མ་ཧཱ་གུ་རུའི་འབུམ་ཚོགས་ཐེངས་བརྒྱད་པ་དབུ་འཛུགས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བཅས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝཱ་ཏི་བཟང་པོའི་སྐུ་བརྙན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུས་ཡོད་པའི་སྐོར་ལ། གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་རྒྱ་གར་ལྷོ་ཕྱོགས་ཁུལ་བོད་དོན་སྐོར་བཀའ་མོལ་གནང་ཆེད་ཕྱོགས་བསྐྱོད་ཕེབས་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བཙན་བྱོལ་བོད་མིའི་ཚོང་ལས་ཚོགས་པའི་རྒྱུན་ལས་རྣམས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དང་ཨ་རིའི་རོགས་སྐྱོར། USAID ཚོགས་པའི་འབྲེལ་ཡོད་ལས་བྱེད་དང་མཇལ་འཕྲད་གནང་བ་སོགས་ཀྱི་སྐོར་ལ། ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། སྔ་ལོ་བལ་ཡུལ་གཞུང་གིས་བལ་ཡུལ་ནང་དུ་ཡོད་པའི་བོད་མིར། ཆོས་ཕྱོགས་ཀྱི་མཛད་སྒོ་སྲུང་བརྩི་ཞུ་རྒྱུར་དེ་སྔ་ནང་བཞིན་དམ་དྲག་བྱས་མེད་ལུགས། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་འདོན་སྤེལ་གནང་བའི་རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་ལོ་འཁོར་སྙན་ཐོའི་ནང་བཀོད་འདུག་དེ་ཡང་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་སྤེལ་བའི་སྙན་ཐོ་དེའི་ནང་བལ་ཡུལ་ནང་གི་ནང་པའི་དབུ་ཁྲིད་ཚོས་འདི་ལོའི་ཆོས་ཕྱོགས་དང་རིག་གཞུང་གི་དུས་ཆེན་ཁག་སྲུང་བརྩི་ཞུ་སྐབས་བལ་པོའི་ཉེན་རྟོག་པས་ཐེ་བྱུས་དང་བཀག་འགོག་དེ་ཙམ་བྱས་མེད་ལུགས་གསུངས་ཡོད་པ་དང་བལ་ཡུལ་གཞུང་གིས་བོད་ཀྱི་ལོ་གསར་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དེ་བཞིན་ཆོས་ཕྱོགས་ཀྱི་དུས་ཆེན་ཁག་སྲུང་བརྩི་ཞུ་རུ་བཅུག་ཡོད་པའི་སྐོར་བཀོད་བཞག་འོན་ཀྱང་ཆོས་དང་རིག་གཞུང་གི་དུས་ཆེན་དེ་ཚོ་བོད་མི་གནས་སྡོད་བྱ་ཡུལ་གཞིས་སྒར་ཁག་གི་ནང་དུ་མ་གཏོགས་ཕྱི་ལ་སྲུང་བརྩི་ཞུ་རུ་བཅུག་མེད་པ་རེད་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་དེ་སྔ་དང་མི་འདྲ་བར་བལ་ཡུལ་གཞུང་གི་དཔོན་རིགས་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཡང་གཤོམ་དུ་བཅུག་བཞག་ཡང་བོད་མི་ཚོས་བོད་ཀྱི་ལོ་གསར་སྲུང་བརྩི་ཞུ་སྐབས་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་གྱི་སྲུང་བརྩི་ཞུ་བའི་སྐབས་བོད་མིར་རྒྱབ་སྐྱོར་གྱི་རྣམ་པ་མཚོན་ཆེད་བལ་ཡུལ་ནང་དུ་ཡོད་པའི་ཕྱི་རྒྱལ་གྱི་གཞུང་ཚབ་དང། རྒྱལ་སྤྱིའི་གནད་ཡོད་མི་སྣ་མང་པོས་མཉམ་ཞུགས་གནང་ཡོད་ལུགས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་སྤེལ་བའི་སྙན་ཐོ་དེའི་ནང་བཀོད་འདུག་ཡང་གནས་ཚུལ་གཞན་ཞིག་ནང་རྒྱ་ནག་ལྷོ་ཕྱོགས་ཀོང་ཀྲོའུ་གྲོང་ཁྱེར་ནང་འཁྲབ་སྟོན་བྱ་བཞིན་པའི་ཉི་འོང་གི་ནང་པའི་དགེ་འདུན་པའི་ཆོས་དབྱངས་འདུ་འཛོམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཨེ་ཤེ་ཡ་སྐོར་སྐྱོད་ཞེས་པ་དེ་རྒྱ་ནག་གི་ས་གནས་དཔོན་རིགས་ནས་བཀག་འགོག་བྱས་ཡོད་འདུག་ལ་དེ་ནི་རྒྱ་ནག་གི་ཆབ་སྲིད་ཀྱི་ཐོག་ལ་དྲག་གནོན་བྱ་བཞིན་པའི་ཡོངས་གྲགས་ཀྱི་ཡིན་པའི་ཐོག་རིག་གཞུང་དང་སྒྱུ་རྩལ་གྱི་ཐོག་ལའང་དྲག་གནོན་བྱས་པ་ཞིག་ཡིན་པའི་གནས་ཚུལ་འདུག་དེ་ཡང་ཉི་ཧོང་གི་དགེ་འདུན་པའི་ཛེན་ཆོས་དབྱངས་འདུ་འཛོམས་ཀན་ཧོ་ཡ་ཀུ་ཤི་ཤི་ཟེར་བ་རེས་གཟའ་ཕུར་བུའི་ཉིན་གྲོང་ཁྱེར་དེའི་ནང་འཚོགས་གཏན་འཁེལ་ཡང་གོ་སྒྲིག་ཚོགས་ཆུང་ནས་འདུ་འཛོམས་དེ་བཞིན་དཔོན་རིགས་མཐོ་གྲས་ཤིག་གིས་བཀའ་བཏང་ནས་ཕྱིར་འཐེན་མ་བྱེད་ཀ་མེད་ཆགས་སོང་ཞེས་བཤད་བཞག་འདུ་འཛོམས་དེའི་ནང། འཁྲབ་སྟོན་གནང་མཁན་སྒྱུ་རྩལ་བ་ཞིག་གིས་ང་རང་དེ་རིང་གཞས་སྣ་གཟིགས་འབུལ་ཞུ་འདོད་ཡོད་འོན་ཀྱང་གོང་རིམ་དཔོན་རིགས་ནས་བཀག་པར་བརྟེན་དེ་ལྟར་བྱུང་མ་སོང། ངས་གཟིགས་མོ་གཟིགས་འདོད་ཡོད་པ་ཚང་མར་དགོངས་སེལ་ཞུ་གི་ཡོད་ཅེས་གསུངས་བཞག་དེ་ཡང་ཉེ་ལམ་ཕྱི་ཚེས་བཅུ་བཞི་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་དགོད་བྲོའི་གཏམ་བརྗོད་བཤད་མཁན་སྐུ་ཞབས་ལི་ཟེར་བ་ཞིག་གིས། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིའི་སྐོར་ཀུ་རྩེད་བྱས་པའི་ཉེར་ལེན་གྱིས་ཁོང་འཇུ་བཟུང་བྱེད་སྲིད་པ་མ་ཟད། ཁོང་གླ་མཁན་ཚོགས་པ་དེ་ལ་ཡང་རྒྱ་སྒོར་ས་ཡ་བཞི་ཙམ་གྱི་ཉེས་ཆད་བཀལ་ཡོད་འདུག་དགོད་བྲོའི་གཏམ་བརྗོད་བྱེད་མཁན་སྐུ་ཞབས་ལི་ཁོང་གིས་རྒྱ་ནག་གི་རྒྱལ་ས་པི་ཅིང་གི་སྡིངས་ཆ་ཞིག་གི་ཐོག་འཁྲབ་སྟོན་གྱི་སྐབས་སུ། ཁོང་གིས་ཉེ་ལམ་ཁྱི་གཉིས་བདག་ཉར་བྱས་ཡོད་པ་དང། ཁྱི་དེ་གཉིས་ཀྱིས་ཤིང་ནགས་སུ་འཚོ་བའི་ཐང་ལི་ཞེས་པའི་སེམས་ཅན་རྗེས་འདེད་བྱ་སྟངས་དེས་ཁོང་ལ་འཐབ་འཛིང་གི་རྒྱལ་ཁ་ལེན་རྒྱུ་དང་མིག་དཔེར་འོས་པའི་སྤྱོད་ལམ་བསྟན་དགོས་པ་ཞེས་པའི་རྒྱ་ནག་གི་དམག་མི་ལ་སྲིད་འཛིན་ཞི་ཅིན་ཕིང་གིས་གདམས་པའི་དམག་མི་ཚོའི་དམིགས་ཡུལ་ཇི་ཡིན་གྱི་འབོད་ཚིག་དེ་དྲན་བྱུང་ཞེས་བརྗོད་པ་དེ་སྤྱི་ཚོགས་བརྒྱུད་ལམ་ཐོག་ཁྱབ་ཆེན་པོ་ཆགས་ཡོད་པ་མ་ཟད་སྐབས་དེར་ཉན་མཁན་ཚོས་གད་མོ་ཤོར་ཡོད་པ་ཡང་མཐོང་རྒྱུ་ཡོད་འདུག་ལ་ཡང། རྒྱ་ནག་གི་རྒྱལ་ཞེན་པ་ཁག་ཅིག་གིས་ཁོང་ཚོར་ཕོག་ཐུག་བྱུང་ཅེས་བརྗོད་ཡོད་འདུག་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དི་མཆོག་གིས་རྒྱ་ནག་དང་ལྷན་དུ་འབྲེལ་བ་ལུགས་མཐུན་བཟང་པོ་ཞིག་ཡོང་བ་ལ་ཐོག་མར་རྒྱ་དཀར་ནག་གཉིས་ཀྱི་ས་མཚམས་སུ་ཞི་བདེ་དགོས་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུངས་བཞག་དེ་ཡང་རྒྱལ་ས་ལྡི་ལི་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང་སྲིད་བློན་མོ་དི་མཆོག་གིས་རྡུལ་ཕྲན་མཚོན་ཆ་ལྡན་པའི་རྒྱ་ནག་དང་རྒྱ་གར་གྱི་འབྲེལ་བ་ནི་ཕན་ཚུན་གུས་བརྩི་དང་ཚོར་བ། རྒྱལ་ཁབ་ཀྱི་ཁེ་ཕན་བཅས་གཞི་ལ་བཞག་པའི་ཐོག་ནས་ཡོང་དགོས་པ་ཞིག་ཡིན་པ་དང། རྒྱ་གར་གྱིས་རང་ཉིད་ཀྱི་རྒྱལ་ཁབ་ཀྱི་བདག་དབང་དང་ཆེ་མཐོང་སྲུང་སྐྱོབ་ཐུབ་པའི་གྲ་སྒྲིག་ཆ་ཚང་ཡོད་ཞེས་ཁོང་ཉི་ཧོང་དུ G7ལྷན་ཚོགས་སུ་མ་ཕེབས་གོང་ནི་ཀེ་ཨེ་ཤི་ཡ་ཞེས་པའི་གསར་འགྱུར་ལས་ཁང་གིས་བཅར་འདྲི་ཞུས་པའི་ལན་དུ་གསུངས་བཞག་རྒྱ་གར་གྱི་སྲིད་བློན Narendra Modi མཆོག་དམིགས་བསལ་སྐུ་མགྲོན་གྱི་ངོ་བོའི་ཐོག་ནས་ཉི་ཧོང་གི་གྲོང་ཁྱེར Hiroshima ནང་ལ་འཚོགས་བཞིན་པའི G7ཞེས་པའི་རྒྱལ་སྤྱིའི་ནང་གི་འབྱོར་ལྡན་དམངས་གཙོའི་རྒྱལ་ཁབ་བདུན་གྱི་ལྷན་ཚོགས་ཀྱི་ཐོག་ལ་མཉམ་ཞུགས་གནང་ཆེད་ཁོང་ཁ་སང་ཉི་ཧོང་དུ་ཕེབས་འབྱོར་གནང་བཞག་འབྱོར་ལྡན་རྒྱལ་ཁབ་བདུན་གྱི་ལྷན་ཚོགས་ཀྱི་ཞོར་དུ། Quad ཞེས་པའི་རྒྱ་གར་དང་ཨ་མི་རི་ཀ། ཉི་ཧོང་ཨོ་སི་ཀྲོ་ལི་ཡ་བཅས་རྒྱལ་ཁབ་བཞི་ལས་གྲུབ་པའི་དབུ་ཁྲིད་རྣམས་ཀྱང་ལྷན་འཛོམས་གནང་རྒྱུ་ཡིན་འདུག་རྒྱ་ནག་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་ནང་རྐང་བརྐྱང་ལག་བརྐྱང་བྱ་བཞིན་པ་འགོག་ཐབས་སུ Quad ཞེས་པའི་རྒྱལ་ཁབ་བཞིའི་མཐུན་ཚོགས་དེ་ཆེད་འཛུགས་གནང་བ་ཞིག་ཡིན་པ་རེད། ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ལ་ནི་ཁི་ཨེ་ཤི་ཡ་ཞེས་པའི་གསར་ལས་ཁང་གིས་རྒྱ་གར་དང་པཱ་ཀི་སན་གྱི་འབྲེལ་བའི་སྐོར་བཀའ་འདྲི་ཞུས་པའི་ལན་དུ་ཁོང་གིས་གལ་སྲིད་པཱ་ཀི་སན་གྱིས་དགྲ་ཁ་གཏད་དང་འཇིགས་སྐུལ་རིང་ལུགས་པ་གསོ་སྐྱོང་མ་བྱས་པ་ཡིན་ན། གཅིག་མཚུངས་ཁྱིམ་མཚེས་བཟང་པོ་ཞིག་བྱས་ནས་གནས་འདོད་ཡོད་ཞེས་གསུངས་གནང་བཞག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་གར་གཞུང་གིས་ཇམ་མུ་དང་ཀཱཤ་མིར་རང་སྐྱོང་གནས་བབ་ལ་འགྱུར་བ་བཏང་བའི་རྗེས་རྒྱ་གར་དང་པཱ་ཀི་སན་ཀྱི་མཐུན་འབྲེལ་དེ་ཡང་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་ཀྱི་བདག་དབང་ཁྲིམས་མཐུན་གྱི་ཐོག་ནས་རྒྱ་ནག་ལ་ཡོད་པ་སྟོན་ཆེད་བོད་ནང་འགྲེམས་སྟོན་ཁང་དང་རིག་གཞུང་བསྟི་གནས་ཁང་དེ་འདྲ་གསར་རྒྱག་གིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་རིག་གཞུང་རྣམས་རྒྱ་ནག་རང་ཉིད་ཀྱི་འདོད་ཕྱོགས་བཞིན་འགྲེལ་བརྗོད་བྱ་བཞིན་པའི་གནས་ཚུལ་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་རྟེན་གཞི་བྱས་པའི། Tibet Right Collective། ཞེས་པའི་ཞིབ་འཇུག་བསྟི་གནས་ཁང་ནས་གསུངས་པར་གཞིགས་ན་ལྷ་སའི་ནང་དུ་ཡོད་པའི་འགྲེམས་སྟོན་ཁང་ཞེས་པ་དེ་མཐོ་ཚད་མི་ཊར་སུམ་ཅུ་སོ་དྲུག་དང་འགྲེམས་སྟོན་ཁང་དེར་སྒེའུ་ཁུང་ཆིག་སྟོང་ཆིག་བརྒྱ་ཙམ་ཡོད་ཞེས་བཤད་བཞིན་པ་དེའི་ནང་བོད་ཀྱི་དམངས་ཁྲོད་རིག་གཞུང་དང་གོམས་གཤིས་བཟའ་བཏུང་གྱོན་ཆས་རས་ཆ་དང་ཐག་ལས་དེ་བཞིན་མང་ཚོགས་ཀྱི་སྡོད་ཡུལ་གྱི་ས་ཁུལ་སོགས་འགྲེམས་སྟོན་བྱ་གི་ཡོད་འདུག་ལྷ་སའི་འགྲེམས་སྟོན་ཁང་དེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོའི་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན་རྒྱ་ནག་གིས་བོད་ནང་དཔལ་འབྱོར་བཅོས་སྒྱུར་བཏང་ནས་མི་ལོ་ལྔ་བཅུ་འཁོར་བའི་ཉིན་མོ་ཞེས་གཞུང་འབྲེལ་གྱི་ཐོག་ནས་འགྲེམས་སྟོན་ཁང་དེ་སྒོ་ཕྱེ་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱལ་སྤྱིའི་ནང་གི་འབྱོར་ལྡན་དམངས་གཙོའི་རྒྱལ་ཁབ G7 ཞེས་པའི་དབུ་ཁྲིད་རྣམས་ཀྱིས་རྒྱ་ནག་དང་ལྷན་དུ་འབྲེལ་བ་བརྟན་པོ་དོན་དང་ལྡན་པ་ཞིག་བྱ་འདོད་ཡོད་ཀྱང། རྒྱ་ནག་ལ་ཚོང་གི་ཐོག་ནས་ཡིད་ཆེས་བློ་གཏད་བྱ་རྒྱུ་དེ་ཆུང་དུ་གཏོང་དགོས་པ། དེ་བཞིན་ར་ཤི་ཡ་ལ་དཔལ་འབྱོར་གྱི་ཉེས་ཆད་དེ་སྔར་ལས་མཁྲེགས་ཏུ་གཏོང་རྒྱུ་བཅས་ལ་མོས་མཐུན་གནང་བཞག་དེ་ཡང་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བར་གཞིགས་ན། འཛམ་གླིང་ནང་གི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ལྷན་ཚོགས་དེ་བཞིན་ཁ་ས་ནས་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་ནང་ལ་དབུ་འཛུགས་གནང་ཡོད་པ་དང། ལྷན་ཚོགས་ཀྱི་ཐོག་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་ཀྱང་ཆེད་ཕེབས་གནང་ནས། ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་ནས་ད་ཆ་ཟླ་བ་བཅོ་ལྔ་ཙམ་འགྲོ་བཞིན་པར་སོང། འབྱོར་ལྡན་རྒྱལ་ཁབ་བདུན་པོས་ར་ཤི་ཡ་ལ་དམག་གི་གོ་མཚོན་བཟོ་ཆེད་འཕྲུལ་ཆས་ཀྱི་ཡོ་བྱད་སོགས་ཕྱིར་ཚོང་བྱ་རྒྱུར་དམ་དྲག་གནང་རོགས་གནང་ཞེས་འབོད་སྐུལ་ཞུས་གནང་འདུག་ཡང G7 ཞེས་པའི་འབྱོར་ལྡན་རྒྱལ་ཁབ་བདུན་པོས་རྒྱ་ནག་གི་ཕྱོགས་ནས་དཔལ་འབྱོར་བདེ་སྲུང་ལ་ཉེན་ཁ་ཡོད་པ་གཟིགས་ཀྱི་ཡོད་པ་དང་རྒྱ་ནག་གི་ཕྱོགས་ནས་མཉམ་ལས་བྱ་རྒྱུ་དེ་གལ་ཆེན་པོ་ཡིན་ཀྱང་ཡིད་ཆེས་བློ་གཏད་བྱ་རྒྱུ་དེ་ཆུང་དུ་གཏོང་དགོས་པ་དང། ང་ཚོའི་སྲིད་ཇུས་ནི་རྒྱ་ནག་ལ་གནོད་འཚེ་བྱ་རྒྱུ་དང། རྒྱ་ནག་གི་དཔལ་འབྱོར་ཡར་རྒྱས་གོང་འཕེལ་འགྲོ་བཞིན་པར་འགོག་རྐྱེན་བཟོ་རྒྱུ་སོགས་མིན། ང་ཚོས་རྒྱ་ནག་དང་ལྷན་དུ་འབྲེལ་བ་སྲ་བརྟན་དོན་དང་ལྡན་པ་ཞིག་བྱ་འདོད་ཡོད་ཅེས་གཞུང་འབྲེལ་གསལ་བསྒྲགས་གནང་རྒྱུའི་ཟིན་བྲིས་དེའི་ནང་ལ་འཁོད་ཡོད་འདུག་འོན་ཀྱང་ཟིན་བྲིས་དེ་ལ་འགྱུར་བ་འགྲོ་སྲིད་པ་ཞིག་ཡིན་པ་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག

མི་མང་ཆེ་བ་གུང་སེང་ཡོད་པ་དང་སྟབས་བསྟུན་ནས་སུད་སི་དང་ལིག་ཏེན་ཤ་བོད་རིགས་ཚོགས་པའི་གོ་སྒྲིག་འོག་འཁོན་རིགས་བསྟན་འགྲོའི་དཔལ་མགོན་ས་སྐྱ་ཁྲི་འཛིན་ཞེ་གསུམ་པ་ར་ཏྣ་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་བསྟན་སྲིད་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་སྤྱི་མཐུན་བསོད་ནམས་གོང་འཕེལ་ཡོང་སླད་མ་ཧཱ་གུ་རུའི་འབུམ་ཚོགས་ཐེངས་བརྒྱད་པ་དབུ་འཛུགས་གནང་ཡོད་པའི་སྐོར་ལ་སུད་སི་ནས་འདི་གའི་གསར་འགོད་པ་རབ་གངས་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སུད་སི་ཁུལ་སྤྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ནས་བཟུང་ཉིན་གྲངས་བཞིའི་རིང་མི་མང་ཆེ་བར་གུང་གསེང་ཡོད་པའི་སྐབས་དང་བསྟུན་སུད་སི་དང་ལིག་ཏེན་ཤི་ཏན་བོད་རིགས་ཚོགས་པའི་གོ་སྒྲིག་འོག་བསྟན་སྲིད་ཀྱི་ཆེད་དུ་མ་ཧཱ་གུ་རུའི་འབུམ་ཚོགས་ཐེངས་བརྒྱད་པ་དེ་སུད་སི་གྲོང་ཁྱེར་ཛུ་རིག་གི་ཉེ་འདབས་སམ་སི་ཏཱ་གང་ཚོགས་ཁང་ནང་རི་ཀོན་ཆོས་འཁོར་དགོན་གྱི་མཁན་བླ་དགེ་འདུན་རྣམས་དང་ཀུན་བཟང་མདོ་སྔགས་གླིང་གི་སློབ་མ་རྣམས་ཀྱིས་འགན་ཁག་བཞེས་འཁོན་རིགས་བསྟན་འགྲོའི་དཔལ་མགོན་ས་སྐྱའི་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཀྱི་ཐོག་མི་མང་སུམ་བརྒྱ་ལྷག་ཙམ་ལྷན་འཛོམས་ཀྱིས་འབུམ་ཚོགས་ཀྱི་ཆོ་གའི་གཞུང་བསྲངས་ཏེ་འབུམ་ཚོགས་འབུལ་གནང་མཛད་སོང། མ་ཧཱ་གུ་རུ་འབུམ་ཚོགས་དེ་བཞིན་སུད་སི་ཁུལ་བསྟན་སྲིད་ཀྱི་ཞབས་རིམ་གཞི་རྒྱ་ཆེ་ལ། མི་དམངས་མཉམ་འཛོམས་ཀྱིས་ཉིན་གྲངས་གསུམ་གྱི་རིང་འབུམ་ཚོགས་ལོངས་ངེས་སྨིན་སྒྲུབ་གནང་གི་ཡོད་པའི་སྐོར་ལ་སུད་སི་དང་ལིག་ཏེན་ཤི་ཏན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་དེ་ལྟར་འགྲེལ་བརྗོད་གནང་བྱུང། དམིགས་ཡུལ་གཙོ་བོ་དེ་ཨ་ནི་འཛམ་གླིང་ཞི་བདེ་ཀྱི་སླད་དང། བསྟན་སྲིད་ཀྱི་བསྐྱེད་རིམ་དམིགས་བསལ་གྱི་རྒྱལ་བའི་སྐུ་ཕྱྭའི་ཞབས་རིམ་འདི་གས་དེ་རེད་ལ་ད་རེས་དེ་ལ་ལྟ་དཔལ་ས་སྐྱའི། ཨ་ནི་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དེ་དབུ་བླ་ལ་སྐུ་དངོས་སུ་འདུག་ས་ཕེབས་ཡོད་རེད། དེ་བྱུང་དུས་ད་རེའི་སྐལ་བ་བཟང་པོ་བྱུང་བྱུང།
ཕན་བདེའི་འབྱུང་གནས་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་ཉིད་དར་རྒྱས་ཡུན་རིང་དུ་གནས་པ་དང་འགྲོ་ཀུན་ཆོས་འབྱོར་བདེ་སྐྱིད་ཀྱི་དགའ་བདེ་དཔལ་ལ་སྤྱོད་ཐུབ་པ་སྐྱེས་ཆེན་དམ་པ་གང་ན་སུ་བཞུགས་རྣམས་སྐུ་ཚེ་བརྟན་པ་དང་རིས་མེད་དགེ་འདུན་གྱི་འདུས་སྡེ་ཐམས་ཅད་ཐུགས་མཐུན་བཤད་སྒྲུབ་འཕེལ་ཞིང། ཁྱད་པར་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གསང་བ་གསུམ་ལ་ཕ་རོལ་མི་དང་མི་མིན་གྱི་བསམ་སྦྱོར་ངན་ཤོམ་མཐའ་དག་དམིགས་མེད་དུ་ཞི་ནས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་རླབས་ཆེན་གྱི་མཛད་པ་མཐའ་དག་གེགས་མེད་བདེ་བླག་ཉིད་དུ་ལྷུན་གྱིས་འགྲུབ་སྟེ་གཞིས་བྱེས་ངོ་འཛོམས་ཀྱི་དགའ་བདེ་དཔལ་ལ་སྤྱོད་ཐུབ་པའི་སླད་ཚོགས་འབུམ་ལོངས་ངེས་སྨིན་སྒྲུབ་ཞུ་བཞིན་ཡོད་ཅེས་དང། དེ་བཞིན་མ་ཧཱ་གུ་རུ་འབུམ་ཚོགས་ཀྱི་འགན་ཁག་བཞེས་མཁན་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་ནས་གུས་པ་གསར་འགོད་པར་འདི་ལོ་དམིགས་བསལ་གྱི་ཞབས་རིམ་འབད་སྒྲུབ་གནང་གི་ཡོད་པའི་སྐོར་ལ་དེ་ལྟར་འགྲེལ་བརྗོད་གནང་བྱུང། དམིགས་བསལ་གྱི་སྤྲོ་བ་དང་དད་པ་དམ་ཚིག་གི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཡག་གི་དོན་དག་ལ་སྐུ་ཚེ་ཞབས་བརྟན་སྨིན་སྒྲུབ་ཞུས་དང་ཞུ་བཞིན་པ་རྣམས་ནས་ད་རུང་ད་ལྟ་ཡང་ཨ་ནི་མ་ཧཱ་གུ་རུ་འབུམ་ཚོགས་དེ་ཡང་ཨ་ནི་དེ་འདྲས་ཀྱི་དམིགས་ཡུལ་གལ་ཆེན་པོ་ཅིག་རྩིས་བྱས་དེ་ལས་སྡུག་ཟེར་བྱས་མ་ཧཱ་གུ་རུ་འབུམ་ཚོགས་དེ་ཉི་མ་དང་པོ་རེད་ད་ད་དུང་ཉི་མ་གཉིས་ཡོད་རེད་ཉི་མ་གཉིས་བྱས་བྱས་དེ་ནི་ད་རིང་དབུ་བླ་ཆོས་བརྒྱུད་ཆེད་ཞེ་དྲག་ཡག་པོ་བྱུང་སོང་ཟེར་ཞོར་ཡིན། འདི་ལོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གསང་བ་གསུམ་ལ་ཕ་རོལ་མི་ངན་གྱིས་ཟོང་མེད་དྲེབ་གསོད་ཀྱི་བསམ་སྦྱོར་ངན་གཤོམ་སྤེལ་བ་དེ་དག་བྱེ་མའི་ཆང་བུ་བཞིན་རྨེག་མེད་དུ་གཞིལ་ནས་སྐུ་ཚེ་ཞབས་པད་བསྐལ་པ་ཁྲི་ཕྲག་གི་བར་དུ་བརྟན་པའི་སྨོན་ལམ་ཀྱང་དམིགས་བསལ་བྱས་ཏེ་ཞུ་བཞིན་ཡོད་ཅེས་གསུངས་པའི་རྗེས་ཐེངས་འདིའི་འབུམ་ཚོགས་ཀྱི་དབུ་བླ་ས་སྐྱའི་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ལ་གུས་པ་གསར་འགོད་པས་གཟིགས་ཚུལ་བཀའ་འདྲི་ཞུས་པའི་བཀའ་ལན་དུ། ཁ་སེང་དང་པོ་དེ་གུ་རུ་འབུམ་ཚོགས་ཀྱི་ཚོགས་ཀྱི་ཡོད་ནས་དེ་ལ་ཡང་ཁྱོད་ཚོ་ཡོང་རོགས་ཅིག་གསུང་གི་འདུག་དེ་ནས་ད་རེས་དེ་ཆོས་ཚོགས་དེ་བཅར་བྱུང་བ་དང་དཔེ་མི་སྲིད་དགའ་པོ་བྱུང་སོང། དེ་གུ་རུ་འབུམ་ཚོགས་དེ་དཔེ་དང་དཔེ་ངག་ཁྲོ་བོ་དཔེ་མི་སྲིད་ཡག་པོ་ཚོགས་གནང་གི་འདུག་ད་ལྟ་ང་ཚོ་རི་ཀོན་ནས་དགོན་པ་ནས་ཡང་ད་མཁན་པོ་དང་དགེ་འདུན་པ་ཚང་མ་ཚོ་ཕེབས་བྱས་དཔེ་མི་སྲིད་ཀྱི་ངག་ཁྲོ་བོ་ཞེ་པོ་ཚོགས་གནང་གི་འདུག་ཁོང་རྣམས་ཆོ་ག་འདི་འདོན་པ་དང་ད་ཚེས་བཅུ་ཚོགས་པའི་གི་ཆོ་ག་གནང་གནང་གི་འདུག་ཁོང་རྣམས་ཀྱི་ཧ་ལས་གི་ཡག་པོ་གནང་ཚོགས་གནང་གི་འདུག་དེ་ག་ནང་བཞིན་མི་མང་གི་ཧ་རུ་བ་རུ་བྱས་ནས་ཅིག་གི། ལྟ་ཞིག་གོ་རེ། ཞབས་ཕྱི་ཞུ་ཡ་རེ། གསོལ་ཇ་བསྐྱལ་ཡ་རེ། དེ་ག་ནང་བཞིན་ཚོགས་པ་འཚོགས་ཡ་རེ་དེ་ཚང་མ་ལ་ཡ། ང་བསམ་ན་དཔེ་མི་སྲིད་ཀྱི་ཅིག་ཧ་རུ་ཧུ་རུ་བྱས་ཙང་ཅིག་ང་རང་གི་སེམས་པ་བློ་བདེ་བོ་ཅིག་དང་སྐྱིད་པོ་བྱུང་གང་ཞུས་པ་ཡིན་ན་ཅིག་ཚང་མ་ཚང་མ་མཉམ་དུ་རུག་རུག་བྱས་པ་ཡིན་གནང་བ་ཡིན་ན་ག་རེ་ཡིན་ན་ཡང་ཅིག་ལས་ཀ་ཅིག་ཡག་པོ་ཅིག་དང་སེམས་པ་སྐྱིད་པོ་ཅིག་བྱུང་དགོས་འདུག་དེ་ཡིན་ཙང་དེ་ད་རེས་དེ་ང་རང་དེ་མཐར་དང་པོ་དེ་བཅར་ཡ་བྱུང་བ་དེ་དཔེ་མི་སྲིད་དགའ་པོ་བྱུང།
མཇུག་ཏུ་དང་བླངས་ལས་ཀ་གནང་མཁན་ལས་བྱེད་དབྱངས་ཅན་ལགས་སུ་ཉི་མ་བསྟུད་དེ་ཕྱག་ལས་གནང་དགོས་དུས་སྐུ་ལས་ཁག་གི་མི་འདུག་གམ་ཞེས་བཀའ་འདྲི་ཞུས་པའི་བཀའ་ལན་དུ། འདི་དཀའ་ལས་ཁག་ཡས་མི་འདུག་དེ་འདྲའི་ཅིག་གོ་སྐབས་རག་ཡས་དཀའ་ལས་ཁག་བསྐུར་བ་དེ་འདྲའི་ཕྱག་ལས་དེ་འདྲའི་སྤྱི་པའི་གི་དེ་འདྲའི་ཅིག་ལས་ཀ་བྱེད་དུས་ཙམ་ནས་སོ་སོ་གྲོགས་པོ་ཐུག་ཡས་དང་ཅིག་སོ་སོ་དེ་འདྲའི་གི། དཀའ་ལས་ཁག་ཡ་དེ་འདྲའི་རྩ་བ་ནས་ཡོང་གི་མི་འདུག་ཨ་ནི་དེ་འདྲས་ཅིག་དཔེ་དེ་འདྲའི་ལས་ཀ་དེ་བྱེད་དུས་ཙམ་ནས་དཔེ་སོ་སོ་ལ་ཞི་བདེ་དང་ཨ་ནི་སེམས་པ་དཔེ་སྐྱིད་པོ་ཡོང་གི་འདུག་ཞུ་བའི་དེ་འདྲ་སྤྱི་བའི་དེ་བཞིན་ཐབ་ཚང་ནང་ཕྱག་ལས་གནང་མཁན་མ་བྱན་བཤད་སྒྲུབ་ལགས་སུ་སྐུ་ལས་ཁག་གི་མི་འདུག་གམ་ཞེས་དགོངས་ཚུལ་བཀའ་འདྲི་ཞུས་པའི་བཀའ་ལན་དུ། དཀའ་ལས་ལ་འདུག་ཡིན་ནའི་ད་ཡང་སྐྱིད་པོ་དུ་འདུག་ཡང་ཅི་དང་ཅི་གོམས་བཟོ་བྱས་ནས་ཅིག་སོ་དེ་སོ་དེ་བསམ་ནས་ཕར། ཡག་པོ་ཞིག་ཏུ་འོས་ཏེ་ང་རང་ང་ཡག་པོ་མཐོང་གི་འདུག་ང་རང་བྱས་ལས་ཀ་ཡིན་རེད་ཡོད་དེ་ཁ་ལག་ལས་ཀ་བཟོས་བྱས་མི་ལ་ཁ་ལག་བཟོས་ནས་ཞིམ་པོ་སྤྲད་དེ་ང་རང་དེ་སྐྱིད་པོ་འདུག་མི་གི་ཁ་ལག་ཞིམ་པོ་འདུག་ལབ་ན་སོ་སོ་དགའ་གི་འདུག་ཨ། སུད་སི་ཁུལ་མ་ཧཱ་གུ་རུ་འབུམ་ཚོགས་དེ་བཞིན་བསྟན་སྲིད་ཀྱི་ཞབས་རིམ་ཡིན་ཙང་མི་དམངས་སོ་སོས་བློས་བཅད་ཀྱིས་ཞལ་འདེབས་ཕུལ་ཏེ་ཐོག་མར་དབུ་འཛུགས་གནང་པ་ནས་བཟུང་མུ་མཐུད་ཡར་རྒྱས་ཀྱི་ཕྱོགས་སུ་གོམ་བགྲོད་ཆེན་པོ་དང། ལོ་གཉིས་ཀྱི་རིང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་འཚོགས་ཐུབ་མེད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་སླར་ཡང་འཚོགས་ཏེ

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོའི་སྐུ་བརྙན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུས་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ལོ་རེའི་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་གི་རྟེན་གཙོ་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོ་གི་སྐུ་བརྙན་དེ་བཞིན། ས་ག་ཟླ་བའི་ནང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུ་སྲོལ་ཡོད་པ་བཞིན། ད་རེས་ཀྱང་བོད་ཟླ་གསུམ་པ་གི་གནམ་གང་ཕྱི་ཟླ་ལྔ་པ་གི་ཚེས་པ་བཅུ་དགུ་གི་ཉི་མ། རྒྱལ་བའི་ཕོ་བྲང་ནས་ཇོ་བོ་ཝ་ཏི་བཟང་པོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐྱིད་གྲོང་སྐྱིད་སྡུག་གི་བྲོ་གར་གྱི་མཆོད་པ་དང་བཅས་གདན་འདྲེན་ཞུས་ཡོད་ཅིང།

འཕགས་མཆོག་སྤྱན་རས་གཟིགས་ཀྱི་སྐུའི་རྣམ་འགྱུར་སྐྱིད་རོང་ཇོ་བོ་ཝ་ཏི་བཟང་པོ་ནི། ཆོས་རྒྱལ་སྲོང་བཙན་གྱི་སྐབས་བལ་ཡུལ་ནས་བོད་དུ་གདན་འདྲེན་ཞུས་པ་ཞིག་སྟེ། མང་ཡུལ་སྐྱིད་རོང་དུ་ལོ་རེར་གྲོང་དཔོན་རེ་མཛེ་ནད་ཀྱིས་ཤི་བཞིན་པ་གི་བར་ཆད་སེལ་ཆེད་སྐྱིད་རོང་དུ་བཞུགས་སུ་གསོལ་ཡོད་ནའང། གོང་ས་ལྔ་པ་ཆེན་མོ་དང་རྒྱལ་མཆོག་བརྒྱད་པ་འཇམ་དཔལ་རྒྱ་མཚོ་སོ་སོ་གི་སྐུ་དུས་སུ། གོར་ཁའི་བཙན་འཛུལ་གྱིས་བལ་ཡུལ་དུ་གདན་འདྲེན་པར་གཡོལ་ཆེད་རྩེ་ཕོ་བྲང་དུ་ཐེངས་མ་གཉིས་ལ་གདན་ཞུ་གནང་ཡོད་པ་དང། རིམ་པས་སྐྱིད་རོང་དུ་རང་འཇགས་བཞུགས་གདན་འཇགས་གནང་བ་སོགས་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ནས་འབྲེལ་བརྗོད་གནང་གི་འདུག།
ད་དེ་ནས་རྒྱལ་མཆོག་སྐུ་ཕྲེང་བརྒྱད་པ་རྒྱལ་བ་འཇམ་དཔལ་རྒྱ་མཚོའི་སྐུ་དུས་ལ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་ཡང་གོར་བོད་སྡེ་གཟར་གཅིག་བྱུང་ནས་ཡང་བལ་ཡུལ་གྱི་ཕར་འཕྲོག་ཡག་དང་གདན་དྲངས་ཡག་གི་ཉེན་ཁ་བྱུང་ནས་ཡང་ཡང་བསྐྱར་བོད་ལ་ཕར་གདན་བོར་སྲིད་ན་མི་འདུག་ལྷ་སར་གདན་དྲངས་ནས་ཨ་ནེ་ཇོ་ལོ་ཀེ་ཤྭ་ར་དང་མཉམ་དུ་བཞུགས་སུ་གསོལ་ནས་ཕལ་ཆེར་ལོ་དགུ་རིང་འགའ་བཞུགས་ཨ་ནེ་ལོ་དགུའི་རྗེས་ལ་ས་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་ལོར་ཡང་བསྐྱར་ཁོ་རང་གི་ཐུགས་ཀྱི་རྨི་ལམ་ལ་གཞི་བྱས་ནས་སྐྱིད་རོང་འཕགས་པ་ལྷ་ཁང་ལ་ཡང་ཚུར་བཞུགས་པ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་བྱས་ནས་གང་ལྟར་པོ་ཏཱ་ལར་བལྟས་པ་ཡིན་ན་ཇོ

བོད་གངས་ཅན་གྱི་ལྗོངས་སུ་ཇོ་བོ་མཆེད་གསུམ་དང་མཆེད་བཞི་སོགས་ཀྱི་ཡ་གྱལ་དུ་བརྩི་སྲོལ་ཡོད་པ། སྐྱིད་རོང་ཇོ་བོ་ཝ་ཏི་བཟང་པོ་གི་སྐུ་བརྙན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་སྐབས། མང་ཡུལ་སྐྱིད་རོང་གི་འབྲེལ་ཡོད་ཚོས་སྐུ་ངལ་ཁྱད་བསད་ཀྱིས་རྒྱ་གར་འཕགས་ཡུལ་དུ་གདན་འདྲེན་དང་འབྲེལ། གོང་ས་མཆོག་གི་གཟིམ་ཆུང་དུ་ཐུགས་དམ་གྱི་རྟེན་མཆོག་ཏུ་བཞུགས་སུ་གསོལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་རྒྱ་གར་ལྷོ་ཕྱོགས་ཁུལ་བོད་དོན་སྐོར་བཀའ་མོལ་གནང་ཆེད་ཕྱོགས་བསྐྱོད་ཕེབས་ཡོད་པའི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ཧིན་བོད་མཛའ་འབྲེལ་ཚོགས་པ་ཁག་དང་དེ་བཞིན་ལྷོ་ཕྱོགས་ཁུལ་གྱི་མཐོ་སློབ་ཁག་ནས་མགྲོན་འབོད་གོ་སྒྲིག་ཞུས་པ་ལྟར་ཕྱི་དྲིལ་བཀའ་བློན་མཆོག་ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་སྦེང་ལོར་དུ་ཕེབས་འབྱོར་བྱུང་སྟེ། འདི་ཚེས་བཅོ་བརྒྱད་ཉིན་སྦེང་ལོར་དུ་རྟེན་གཞི་བྱས་པའི RV ཁྲིམས་ཀྱི་ཤེས་ཡོན་ལྟེ་གནས་ཁང་དུ་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་འབྲེལ་ལམ་ཞེས་པའི་ཚོགས་འདུའི་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བརྗོད་གཞི་དང་འབྲེལ་བའི་གསུང་བཤད་དང་དེ་བཞིན་འདི་ཚེས་བཅུ་དགུ་ཉིན་བྷེང་ལོར་བྷིཤ་བྷ་རི་པུ་རམ་ཁྲིམས་ཀྱི་མཐོ་སློབ་ཁང་དུ་འགྲོ་བ་མིའི་ཐོབ་ཐང་དང་འགྲོ་བ་མིའི་ཐོབ་ཐང་དེ་ཁྲིམས་ཀྱི་ཐོག་ནས་སློབ་སྦྱོང་བྱ་རྒྱུར་གནད་འགག་ཇི་ཙམ་ཆགས་མིན་སོགས་ཀྱི་ཐད་གསུང་བཤད་གནང་ཡོད་པ་རེད་འདུག་དེའི་སྐོར་ཕྱི་དྲིལ་བཀའ་བློན་དང་ལྷན་ཕྱག་ཞུ་བ་བྷེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ཨ་ནི་རཱ་ཤི་ཏྲི་ཡ་བིདྱ་ལའི Institute of Legal Studies དེ་ལ་ཡང་ད་ལྟ་ང་ཚོ་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་རྒྱལ་སྤྱིའི་འབྲེལ་ལམ་ཐོག་ལ་ཡང་དེ་འབྲེལ་གྱི་ཨ་ནི་ད་ལྟ་གླེང་བརྗོད་བྱེད་སྐབས་ལ་ཡང་ཁོང་གི་གསུང་བཤད་དང་གཏམ་བཤད་གནང་ཡག་ཡོད་པ་བྱས། ཨ་དེ་ནས་དེའི་རྗེས་ལ་དེ་རིང་ཕྱི་ཚེས་བཅུ་དགུ་ལ་ཡང Vishveshwarapuram ཨ་ནི་ཡང Law College ལབ་བྱས་ནས་དེ་ལ་ཡང་དེ་རིང་སྤྱི་བཏང་གི་འགྲོ་བ་མིའི་གི་ཐོབ་ཐང་དང་ཨ་དེ་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ཁྲིམས་ཀྱི་ད་ལྟ་སློབ་སྦྱོང་བྱེད་ཕྱོགས་ཀྱི་ཐོག་ལ་ཡང་དེ་གནད་འགག་ཇི་ཙམ་ཆགས་ཀྱི་ཡོད་མེད་ཀྱི་ད་ལྟ་སྐོར་རེ་དེ་ལ་ཡང་དེ་རིང་གསུང་བཤད་གནང་ཡ་ཡོད་པ་བྱས།
ད་དུང་ཚོགས་འདུའི་ཐོག་ཕྱི་དྲིལ་བཀའ་བློན་མཆོག་ནས་བོད་གཞིས་བྱེས་གཉིས་ཀྱི་གནས་སྟངས་དང། གོང་ས་མཆོག་གི་དགོངས་བཞེད་དང་བོད་མི་མང་ཚོགས་ཀྱི་མངོན་འདོད་སོགས་ཀྱི་སྐོར་ཞིབ་ཕྲ་ངོ་སྤྲོད་གནང་ཡོད་པ་རེད་འདུག། ད་ལྟ་བོད་ནང་གི་གནས་སྟངས། དེ་ནང་བཞིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་སྲིད་བྱུས། ཨ་ནི་དེ་ག་ནང་བཞིན་གྱི་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ། དེ་གའི་དེ་གཞི་ལ་བཞག་པའི་ཐོག་ནས་ཨ་ནི་སྐུ་མདུན་གྱི་ཨ་ནི་ཐུགས་དང་དགོངས་པ་ལ་ཡ། ཨ་ནི་ད་ག་རེ་རེད་ཅིག་སྐུ་མདུན་གྱི་ཨ་ནི་ཐུགས་ལ་ཡོད་པ། ཨ་དེ་ནང་བཞིན་གྱི་མི་མང་ཚོགས་ཀྱི་རེ་འདུན་ག་རེ་བཅང་གི་ཡོད་པ། ཨ་ནི་དེའི་ཐོག་ལ་ཡང་ཨ་ནི་ང་རང་ཚོ་ད་ལྟའི་ཕྱི་རྒྱལ་ཅིག་གཞུང་དང་སྒེར་དང་ཚོགས་པ་ཁག་དེ་གའི་དེ་ལ་ང་ཚོ་ཞུ་གཏུག་ག་རེ་གནང་གི་ཡོད་པ་དང་ཨ་ནི་ལྷག་པར་དུ་ཨ་ནི་འགྲོ་བ་མིའི་ཐོབ་ཐང་བྱས་ནས་ཞུ་བའི་སྐབས་དེ་ལ་ཡང་འདི་གི་གོ་རྟོགས་ཀྱི་མི་གའི་རྨང་གཞི་ཨ་ནི་དེ་ལ་ཡང་ཨ་ནི་སྤྱི་ཚོགས་ད་ཅིག་ང་ཚོའི་མཐོ་དམན་བར་གསུམ་ཚང་མ་ལོག་ལ་ཡ། འདི་གོ་རྟོགས་སྤེལ་ཡག་གི་ཐོག་ལ་ཡ། གོང་འོག་གི། དེ་ནས་མ་གསལ་བཤད་དང་གཏམ་བཤད་དང་བཀའ་འདྲི་གནང་བ་དང་དེ་གའི་ཐོག་ལ་ཡ། སྐུ་ངོ་གིས་འགྲེལ་བརྗོད་གནང་སོང་ཟེར་ཞུས་ཡིན། གཞན་ཡང་བཀའ་བློན་མཆོག་གིས་དེ་སྔ་ཀར་ནཱ་ཊ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ། སྐུ་ཞབས་ནི་ཇ་ལིང་ག་པ་དམ་པ་དེ་ཉིད་ཀྱི་ཚ་བོ། སྐུ་ཞབས་ཨེས་ཇི་མང་ཇུ་ནཱ་ལགས་ཀྱང་མཇལ་འཕྲད་གནང་འདུག་ཅིང། སྐུ་ཞབས་ནི་ཇ་ལིང་ག་པ་དམ་པ་དེ་ཉིད་ནས་གོང་ས་མཆོག་དང་ཐུགས་འབྲེལ་ཆེ་ཞིང། ཁོང་གིས་ཀར་ནཱ་ཊ་མངའ་སྡེའི་ནང་བོད་མི་རྣམས་ལ་རྒྱབ་སྐྱོར་དགེ། རྒྱབ་སྐྱོར་སྔ་ཤོས་གནང་མཁན་དེ་ཡིན་པ་རེད། དེ་དང་ཆབས་ཅིག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་སྦེང་ལོར་ཁུལ་དུ་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་བོད་དོན་རྒྱབ་སྐྱོར་གནང་མཁན་རྒྱ་གར་གཞུང་གི་གཞུང་ཞབས་ཟུར་པ་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང། ད་ལན་ཕྱི་དྲིལ་བཀའ་བློན་མཆོག་ལྷོ་ཕྱོགས་ཁུལ་དུ་ཕེབས་དོན་གཙོ་བོ་དེ་ནི་བོད་དོན་ཐོག་ཁྲིམས་ཐོག་ནས་རྒྱབ་སྐྱོར་ཞུ་ཕྱོགས་སོགས་ཀྱི་ཐད་གོ་རྟོགས་སྤེལ་ཆེད་ཕྱོགས་སྐྱོད་གནང་བ་བཞིན་པ་རེད་འདུག། ད་ལྟ་ཉེ་བའི་ད་དུས་ཚོད་ཁ་ཤས་ཅིག་གི་ནང་ལ་ཡང་གནས་ཚུལ་མང་པོ་ཅིག་བྱུང་བ་ཡིན་ཙང། ཨ་ནེ་ཁྲིམས་ཀྱི་ཐོག་ལ་ཡང་སློབ་སྦྱོང་བྱེད་སའི་གི་གཙུག་ལག་སློབ་ཁང་ཁག་ཅིག་ནས་ཨ་ནེ་བོད་དོན་གི་ཐོག་ལ་ཡང་ཁྲིམས་ཐོག་གི་ཨ་ནེ་ང་ཚོས་ཅིག་ཤེས་ཡོན་གོ་རྟོགས་སྤེལ་ཡག་ག་རེ་ག་རེ་ཡོད་མེད་གནད་འགག་ཇི་ཙམ་ཆགས་ཀྱི་ཡོད་མེད་ཨ་དེའི་ནང་ནས་ཨ་ནེ་ཅིག་འགྲོ་བ་མིའི་ཐོབ་ཐང་དང། མིའི་གི་རང་དབང་དང་དེ་གའི་དེ་དག་ག་འདྲ་ཁྲིམས་གི་སློབ་སྦྱོང་བྱེད་པ་ལ་ཡང་རྨང་གཞིའི་གི་རྩ་ཁྲིམས་ནང་ལ་གསལ་བསྡད་པ་ཡོད་ཙང་ཨ་དེ་གའི་ཐོག་ལ་ཡང་ད་དེ་རིང་སྡིངས་ཆ་དེ་གའི་དེ་བརྒྱུད་བྱས་ནས་སྐུ་ངོ་ཕྱི་དྲིལ་བཀའ་བློན་མཆོག་ཆེད་མངགས་དེར་ཕེབས་བྱས་ནས་གཏམ་བཤད་དང་གསུང་བཤད་བཀའ་འདྲི་གནང་ཡག་དང་འདུག་ཟེར་ནས་གཏན་འཁེལ་བ་རེད་ཞུས་ཡིན།
སྦེང་ལོར་ཁུལ་དུ་ཉིན་གཉིས་ཀྱི་ལས་རིམ་ཁག་གྲུབ་སྟེ་དེ་ཚེས་བཅུ་དགུ་ཉིན། ཕྱི་དྲིལ་བཀའ་བློན་མཆོག་རྒྱ་གར་ལྷོ་ཕྱོགས་མཱ་ཡི་སོར་དུ་ཕེབས་ཐོན་གྱིས། དེ་ཚེས་ཉི་ཤུ་ཉིན་མཱ་ཡི་སོར་མ་ཧཱ་ཇ་ནཱ་ཁྲིམས་ཀྱི་མཐོ་སློབ་ཁང་དང། ཝི་དྱཱ་ཝར་དྷ་ཀ་འཕྲུལ་རིག་ཤེས་ཡོན་བསྟི་གནས་ཁང་བཅས་ཀྱི་ནང་དེ་མཚུངས་ཀྱི་གསུང་བཤད་གནང་རྒྱུ་མ་ཟད། ཁུལ་དེར་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་རྒྱུ་སོགས། མའི་སོར་ཁུལ་དུ་ཉིན་གཅིག་གི་ལས་རིམ་ཁག་གྲུབ་མཚམས་སུ། དེ་ཚེས་ཉི་ཤུ་རྩ་གཅིག་ཉིན་མའི་སོར་ནས་གྲོང་ཁྱེར་ཅེན་ནའི་བརྒྱུད། རྒྱ་གར་རྒྱལ་ས་ལྡི་ལི་དང་དེ་ནས་རིམ་པས་བཞུགས་སྒར་དུ་ཕྱིར་ལོག་གནང་གི་ཡོད་པ་རེད་འདུག་ད་ལན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཕྱི་དྲིལ་བཀའ་བློན་གྱི་འགན་འཁུར་བཞེས་པའི་རྗེས། ལྷོ་ཕྱོགས་ཁུལ་དུ་ཕྱོགས་སྐྱོད་གནང་བར་ཐོག་མར་ཕྱིན་ཅིང། ཁོང་དང་ལྷན་དུ་རྒྱ་གར་རྒྱལ་ས་ལྡི་ལི་ནང་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁང་གི

གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བཙན་བྱོལ་བོད་མིའི་ཚོང་ལས་ཚོགས་པའི་རྒྱུན་ལས་རྣམས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དང་ཨ་རིའི་རོགས་སྐྱོར USAID ཚོགས་པའི་འབྲེལ་ཡོད་ལས་བྱེད་དང་མཇལ་འཕྲད་གནང་བ་སོགས་ཀྱི་སྐོར་ལ་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།
བཙན་བྱོལ་བོད་མིའི་ཚོང་ལས་མཐུན་ཚོགས་ཀྱི་ཚོགས་མི་ཁག་ཅིག་ཟླ་བ་འདིའི་ཚེས་བཅུ་བདུན་ནས་བཟུང་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་འཚམས་གཟིགས་དང་འབྲེལ་ཐོག་མར་ཨ་རིའི་རླུང་འཕྲིན་དང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་དེ་ག་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བཅས་པའི་ནང་འཚམས་གཟིགས་ཕེབས་ཡོད་པ་དང། དེ་ནས་ཚེས་བཅོ་བརྒྱད་ཉིན་རྒྱུན་ལས་རྣམས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པའི་ལས་བྱེད་དང་དེ་ག་ནང་བཞིན་ཚོང་འབྲེལ་དང་འབྲེལ་བའི་ལས་དོན་ཚན་པའི་འབྲེལ་ཡོད་ལས་བྱེད་ཁག་ཅིག་མཇལ་འཕྲད་གནང་ཡོད་པ་ལྟར་དེ་ནས་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་མཇལ་འཕྲད་སྐབས་བཀའ་མོལ་ཇི་བྱུང་བཀའ་འདྲི་ཞུས་པའི་སྐབས་ཁོང་གིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། ཨ་མེ་རི་ཀའི State Department ནང་ལ་ཡང་བོད་དོན་འབྲེལ་མཐུད་ལས་ཁང་གི་འཐུས་མི་དང་ཚོང་འབྲེལ་སྡེ་ཚན་གྱི་དེ་ནང་བཞིན་ད་ལྟ་རྒྱ་གར་དང Central Asia སྡེ་ཚན་ནས་ཁོ་རང་ཚོའི་འཐུས་མི་གསུམ

ཁོ་རང་ཚོས་མཐུན་རྐྱེན་གྲ་སྒྲིག་བྱེད་ཀྱི་ཡིན། དེ་དང་དེ་ནང་བཞིན་གྱི་ད་ཅིག་ང་ཚོ་རྒྱ་གར་ནང་ཡོད་པའི་བོད་པའི་ཚོང་པ་དང་ཨ་རིའི་ནང་ལ་ཡ་ད་ཅིག་ཚུ་ལ་ཡ་ཚོང་པ་མཉམ་དུ་ལ་ཡ་དེ་འདྲའི་ང་ཚོ Direct Line ནང་ནས་ཅིག་འབྲེལ་མཐུད་བྱེད་ས་ཡོད་ས་དེ་ཚོ་ནང་ལ་ཡ་མ་འོངས་པ་ཅུག་བྱས་ནས་ང་ཚོ་འབྲེལ་བ་བྱས་བྱས་ད་ཅིག་ཨ་རིའི་གི་རྒྱ་གར་ནང་ཟེར་བ་ལ་རྒྱ་བལ་འབྲུག་གསུམ་ནང་ལ་ཡང་ལས་གཞི་ག་འདྲ་ཡོད་མེད་དེ་ཚོའི་སྐོར་ལ་ཡང་ངོ་སྤྲོད་བྱེད་ཡག་དང་ཨ་ནི་ང་ཚོའི་བོད་པའི་ཚོང་པ་ཚོས་ཀྱིས་ག་རེ་དོན་འཁྱོལ་ལེན་ཐུབ་པ་དང་ཨ་ནི་གཅིག་ལས་གཞི་ག་རེ་བརྩམས་ཐུབ་མེད་དེ་འདྲའི་སྐོར་ལ་ཡང་གྲོས་བསྡུར་བྱེད་ཡག་དེ་འདྲའི་ཡང་ལམ་ཁ་གསར་བ་ཅིག་སྤེལ་ཐུབ་པ་བྱུང་སོང་ཞུ་ཡག་ཡིན། ཡང་ཁ་ས་ཚེས་བཅུ་དགུ་ཉིན་ཨ་རིའི་གཞུང་གི་རོགས་སྐྱོར་ཚོགས་པའི་འབྲེལ་ཡོད་ལས་བྱེད་ཚོའི་མཉམ་བཀའ་མོལ་ཇི་བྱུང་སྐོར་གསུངས་པ་དང་ཆབས་ཅིག་ཚོགས་མི་ཚོ་འཛམ་གླིང་དངུལ་ཁང་ནང་དུའང་འཚམས་གཟིགས་གནང་འདུག་ད་ནང་ཞོགས་ཀས་ང་ཚོ་དོན་གཅོད་ཁང་ནང་ལ USAID ཨ་རིའི་རོགས་ཚོགས་ཀྱི་སྡེ་ཚན་གྱི་ལས་བྱེད Adams དང Christine གཉིས་ཐུག་བྱས་ང་ཚོ་རྒྱུན་ལས་དྲུག་མཉམ་དུ་ལ་ཡ་ཨ་ནི་བཀའ་མོལ་ལྷུག་པོ་བྱུང་སོང། དེའི་སྐབས་ལ་ཡ་ད་ད་ལྟ USAID བརྒྱུད་ནས་ད་ཅིག་ཐད་ཀ་ད་ལྟ་ལྡི་ལི་ཨ་རིའི་གཞུང་ཚབ་ནང་ལ་ཡ USAID ཀྱི་སྡེ་ཚན་ཡོད་པས་དེའི་རྒྱུས་ནི་ང་ཚོ་ལ་ཡ་ནི་ཅིག་རོགས་རམ་འདི་འདྲ་དང་མཐུན་འགྱུར་ག་རེ་གནང་ཐུབ་མིན་དེའི་སྐོར་ལ་ཡང་ང་ཚོས་གྲོས་བསྡུར་ཞུས་པ་ཡིན། འདི་ནང་ལ་ཡ་ད་ལྟ་ཁོང་ཚོས་ཁག་ཅིག་འདུག་ཟེར་ནས་བལྟས་བྱས་ཁོང་ཚོས་འབྲེལ་བ་བྱས་བྱས་ང་ཚོ་ནི་ལྡི་ལི་ཨ་རིའི་གཞུང་ཚབ་ཁང་གི་ཡན་ལག་དང US Aid འབྲེལ་ཡོད་ལས་བྱེད་མཉམ་དུ་འབྲེལ་བ་མཐུད་བྱས་ང་ཚོ་མུ་མཐུད་འབྲེལ་བ་བྱེད་ཟེར་འདུག་གསུངས་སོང་ང་ཚོ་འབྲེལ་བ་བྱས་ཡིན་ཞུས་ཡིན། ཚོགས་མི་ཁག་ཅིག་གིས་ད་ལྟ་རྒྱུན་ལས་མ་ཡིན་པའི་ཚོགས་མི་ཚོ World Bank ནང་ལ་ཡང་ནི་གཟིགས་སྐོར་འདུག་ཟེར་ནས་ཅིག་ཕྱིན་པ་རེད་ཞུ་ཡ་ཡིན། དམིགས་བསལ་གྱིས་ཡང World Bank ནང་ལ་ཡང་ལས་བྱེད་པ་ཐུག་བྱས་བཀའ་མོལ་དེ་ནི་དམིགས་བསལ་གྱིས་བྱུང་ཡོད་མ་རེད World Bank ད་ལྟ་གཟིགས་སྐོར་ཙམ་རེད། དེ་དང་ཕྱོགས་མཚུངས་ཚོགས་མི་རྣམས་སྡེ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་གནང་བའི་འོག་བོད་མི་རྣམས་དང་མཇལ་འཕྲད་དང་འབྲེལ་སྣེ་ལེན་གསོལ་སྟོན་བཤམས་པ་དང་བཅར་འདྲི་དང་ལེན་གྱི་གོ་སྐབས་བྱུང་བ་བཅས་ཚོགས་མི་རྣམས་རྒྱལ་སའི་མངའ་ཁུལ་གྱི་ཉིན་གསུམ་གྱི་མཛད་རིམ་གྲུབ་པའི་རྗེས་སུ་ཁ་སང་ཚེས་བཅུ་དགུ་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ཆེད་ཕེབས་གནང་ཡོད་པ་དང་འདིའི་ཚེས་ཉི་ཤུ་རྩ་བདུན་བར་མཛད་རིམ་འགའ་ཤས་ཡོད་འདུག

ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། ཉེ་ཆར་བཞུགས་སྒར་རྡ་རམ་ས་ལར་འཚོགས་པའི་སེམས་ཅན་དུད་འགྲོའི་རྣམ་ཤེས་དང་འབྲེལ་བའི་རྒྱལ་སྤྱིའི་ཚོགས་འདུའི་སྟེང་མཉམ་ཞུགས་གནང་མཁན་ཁག་ཅིག་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་གཙོས་པའི་ཚང་མ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡོད། ང་བློ་བཟང་དགེ་ལེགས་ཡིན། ཉེ་ལམ་སྤྱི་ཟླ་ལྔ་པའི་ཚེས་གཅིག་ནས་ཚེས་ལྔ་བར་ཉིན་གྲངས་ལྔ་ཡི་རིང་བཞུགས་སྒར་རྡ་རམ་ས་ལར། ནང་པའི་ནང་པ་དང་དེང་གི་ཚན་རིག་བར་ལ་ཡང། སེམས་ཅན་དུད་འགྲོ་རྣམས་ལ་ཡང་རྣམ་ཤེས་ཡོད་མེད་ཐོག་ལ་ཡང་བགྲོ་གླེང་གནང་ཡོད་པ་རེད། བགྲོ་གླེང་དེའི་ཐོག་ལ་ཡང་ནང་པའི་ཚན་རིག་དང་ལྷག་པར་དུ Australia དང Germany། Spain། ཨ་རི། དེ་བཞིན Canada སོགས་རྒྱལ་ཁབ་མི་འདྲ་བ་བཅོ་ལྔ་ལྷག་གི་ཉམས་ཞིབ་པ་དང་ཚན་རིག་པ་མཁས་པ་སོགས་མི་གྲངས་བཞི་བཅུ་ལྷག་མཉམ་ཞུགས་གནང་འདུག། གནད་དོན་དེ་དང་འབྲེལ་བའི་ཐོག་ནས་དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡང་ཚོགས་འདུ་དེའི་ནང་ལ་ཡང་མཉམ་ཞུགས་གནང་མཁན་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་དཔོན་རྒན་བསྟན་འཛིན་བསོད་ནམས་ལགས་དང། རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་སེ་ར་བྱེས་ཀྱི་དགེ་བཤེས་རྒན་ཐབས་མཁས་བློ་གྲོས་ལགས་རྣམ་གཉིས་གདན་འདྲེན་ཞུས་ཡོད། དགེ་ལགས་རྣམ་གཉིས་ང་ཚོའི་ལེ་ཚན་དེ་ནང་ལ་ཡང་དམིགས་བསལ་གྱི་དུས་ཚོད་གནང་བྱས་དྲ་ལམ་བརྒྱུད་ནས་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དགེ་ལགས། ཐུགས་རྗེ་གནང། ལགས་སོ་དགེ་ལགས་ཐོག་མ་དེ་ངས་རྒན་ཐབས་མཁས་ལགས་ལ་ཡང་བཀའ་འདྲི་ཞུ་ཡ་ལ་ཡང། དགེ་ལགས་ད་ད་ལྟ། རྣམ་ཤེས་སྐོར་ལ་ཡང་ནང་པས་ནས་འགྲེལ་བརྗོད་བྱེད་སྟངས་དང་ཡང། ཚན་རིག་པས་འགྲེལ་བརྗོད་བྱེད་སྟངས་ཏོག་ཙམ་མི་འདྲ་བ་ཞིག་འདུག་དགེ་ལགས་དེའི་ཐོག་ལ་ཡང་དེ་རིང་ཚོགས་འདུ་དེ་ལ་ཡང། གཙོ་བོ་ད་འགྲེལ་བརྗོད་བྱེད་སྟངས་ཐོག་ལ་ཡང། ད་སྔོན་ལ་ཡང་ང་ཚོས་དེ་འདྲའི་བཅར་འདྲི་ཚོགས་འདུ་སྐབས་ལ་ཡང་བཅར་འདྲི་བྱས་པའི་སྐབས་ལ་ཡང་དཀྱིལ་མ་ལ་ཡང་སྟོང་ཆ་མང་པོ་ཅིག་ཡོད་པ་ཅིག་དེ་འདྲ་པོ་ཅིག་འགྲེལ་བརྗོད་བྱེད་མཁན་མང་པོ་ཞིག་འདུག་དགེ་ལགས་ཚོགས་འདུ་གི་སྤྱི་ཡོངས་ཀྱི་གནས་སྟངས་ག་འདྲའི་རུ་བྱུང་ཡོད་མེད་ཅིག་སྐར་མ་གཅིག་ནང་འགྲེལ་བཤད་སྐྱོན་དང་དགེ་ལགས།
ལགས་སོ། ཨ་ནི། རྣམ་པ་ལྷན་རྒྱས་གཙོས་བྱས་པའི་གསན་མཁན་ཚང་མ་ལོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཐོག་མ་དེ་ལ་དེ་ནི་ད་ལྟ་དེ་ཡི་གཙོ་བོ་དེ་རྩ་བའི་ད་འདི་རེད་ག་རེ་ཟེར་དགོས་རེད། ར་ཤི་ཡའི་ཚན་རིག་པ་གཙོ་བོ་བྱས་རྗེས་སྔོན་མ་ནས་ད་ཚོགས་འདུ་དེ་ཉིས་སྟོང། ཐེངས་དང་པོ་དེ་ཕལ་ཆེར་ཉིས་སྟོང་བཅོ་བརྒྱད་ཡིན་པ་ཡོད་གཅིག་ལ་ཚོགས་རེད་དེ་ནས་ཉིས་སྟོང་བཅུ་དགུ་ལ་གཅིག་ཚོགས་ད་དེ་ནས་ག་རེ་ཟེར་དགོས་རེད་ད་ད་ནད་ཡམས་ཀྱི་རྐྱེན་པས་ད་དེ་ཚོགས་ཡ་རག་ཡོད་མ་རེད་བ། ཨ་ནི་ད། དེ་དུས་སྐབས་དེ་དུས་ད་ང་ཚོ་སྤྱི་བཏང་རྣམ་ཤེས་སྤྱི་ཡོངས་སྐོར་འདྲ་པོ་ཅིག་བགྲོ་གླེང་བྱས་པ་ཡིན་བསམ་སོང། ད་ད་ལྟ་གཙོ་བོ་དེ་སྐབས་དམིགས་སུ་བཀར་ནས་ནི་དུད་འགྲོའི་རྣམ་ཤེས་སྐོར་རེད་ད་དུད་འགྲོ་ཟེར་དགོས་རེད་སོ་སེམས་ཅན་གྱི་རིགས་ཀྱི་རྣམ་ཤེས་ཀྱི་སྐོར་ལ་ཡང་འདི་བྱས་པ་རེད། ད་དེ་བྱེད་དུས་གཙོ་བོ་དེ་ད་ང་ཚོའི་ངོས་ནས་མ་གཞི་སྤྱིར་བཏང་གི་ང་ཚོ་ངོས་ནས་གཙོ་བོ་ད་ཤེས་པ་སྤྱི་ཡོངས་ནང་པའི་ད་ཅིག་ཤེས་པའི་འདོད་ཚུལ

ག་རེ་ཟེར་དགོས་རེད་ད། རྣམ་ཤེས་བྱེ་བྲག་པ་དེ་འདྲས་ཡོད་མེད་ཀྱི་ཐོག་ནས་འགྲེལ་བརྗོད་ཞུ་དགོས་རེད། གཞི་རྩའི་ད་མི་འདི་བར་རུ་ལ་ཁྱེད་རང་གསུངས་པ་ནང་བཞིན་སྟོང་ཆ་ཆེན་པོ་གཅིག་ག་རེ་བྱས་ནས་ལྷག་བསྡད་ཡོད་རེད་ཟེར་ན། ད་ནི་ང་རང་ཚོ་ནང་པས་བྱས་ན་ད་གཅིག་སེམས་ཅན་དུད་འགྲོའི་རིགས་ཆ་ཚང་ལ་ཡ་རྣམ་ཤེས་ཡོད་ཤག་ཤག་བྱས་ནས། དེ་འདྲས་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། ཚན་རིག་གི་ནང་ལོགས་ལ་སེམས་ཅན་དུད་འགྲོ་ལ་རྣམ་ཤེས་ཡོད་རེད་ཟེར་ཡ་དེ་ཁོ་རང། སྐད་ཆ་གསར་པ་ཆགས་བསྡད་ཡོད་རེད། ནས་ལྷག་པར་དུ་ཅིག་ཡ་ཚན་རིག་གི་ལོ་རྒྱུས་འདི་ལ་རྒྱབ་བཤིག་བལྟས་པ་ཡིན་ན། སྔས་མ་ད་ཅིག་གྷི་རི་སི་དུས་སྐབས་ནས་སྔས་མ་བགྲོ་གླེང་མང་པོ་བྱུང་བ་རེད་ལྷག་པར་དུ་ད་དེ་དུས་རབས་བཅུ་བདུན་པའི་ནང་དུ་བ་ལས་ད་ཧྥ་རན་སི་གི་ད་ད་མཚན་ཉིད་རིག་པ་སྐད་གྲགས་ཆེན་པོ་ཅིག་ཡོད་རེད་རེ་ནེ་ཌེ་ཁར་སི་ཨེ་ད་ཁོང་ཚོ་ཡིས་ཟེར་བ་ཡིན་ན་ད། རྣམ་ཤེས་ཡོད་མ་ཡོད་གི་ད་ད་ད་ཨིན་ཇི་སྐད་ལ Consciousness ཟེར་ཡ་ད་རེད་རྣམ་ཤེས་ཡོད་མ་ཡོད་ཀྱིས་མི་དང་དུད་འགྲོའི་དབྱེ་འབྱེད་བཏང་གི་རེད། ད་རྣམ་ཤེས་ཡོད་མཁན་དེ་མི་གཅིག་པོ་རེད་ཟེར་ཡ་དེ་ཤུགས་ཆེན་པོ་ལབ་ཡོད་རེད་བ་དེའི་རྗེས་ནས་མི་མང་པོ་གཅིག་གིས་ཧ་ལམ་ཧ་ལམ་ད་ཡིན་ཤག་ཤག་འདྲ་བོ་བརྩིས་དུས་ད་ད་ལྟའི་ཆ་ལ་སེམས་ཅན་དུད་འགྲོ་ལ་ཡང་རྣམ་ཤེས་ཡོད་རེད་བས་ཟེར་ཡ་དེ་ད་ཅིག་ཚན་རིག་གི་ཐོག་ནས་དཔྱད་པ་བྱས་ནས་དཔང་རྟགས་སྟོན་དགོས་ཡ་གཅིག་ཆགས་བསྡད་ཡོད་རེད་མ་གཏོགས་ཡོད་ཤག་ཤག་བྱས་བསྡད་ཡ་གཅིག་ཆགས་ཀྱི་ཡོད་མ་རེད་ཚན་རིག་གི་ནང་ལོགས་ལ་དེ་ནས་ང་རང་ཚོ་ནང་པའི་ཆོས་ནས་བྱས་ན་ཡོད་ཤག་ཤག་བྱེད་དུས་དེ་གཉིས་བར་རུ་ལ་ཁྱད་པར་ཆེན་པོ་རྩ་བའི་ཁྱད་པར་ཆེན་པོ་དེ་དེ་རེད་ཞུ་ཡ་ཡིན། ལགས་སོ། ཨ་ནི་རྒན། ཟི་ནོད་ལ་ཡང་བཅར་འདྲི་ཞུ་ཡ་ལ་ཡ་རྒན་ལགས། ད་ལྟ། ཚན་རིག་པ་འགའ་ཤས་ལ་དེ་སྔོན་ལ་ཡང་ང་ཚོས་བཅར་འདྲི་བྱས་པའི་སྐབས་ལ་ཡ། ད། ཚན་རིག་པ་ཁ་ཅིག་ག་རེ་ཟེར་འདུག་ཟེར་ན། ཀླད་པ་ཡོད་པ་ཡིན་ན། རྣམ་ཤེས་ཡོད་པ་ཁྱབ་དགོས་རེད། ཁོ་ཚོས་ཡ་རྣམ་ཤེས་དེ། ཀླད་པ་ཡོད་རྒྱུ་ཀླད་པ་ལ་དེ་འདྲའི་འགྲེལ་བཤད་ཅིག་རྒྱབ་རྒྱུ་རེད་དེ་འདྲས་ཆགས་ཀྱི་འདུག་དཔེར་ན་ཆ། ཡང་ཁ་ཤས་ཀྱིས། ཀླད་པ་མེད་པ་ཡིན་ན་ཡ་རྣམ་ཤེས་ཡོད་པ་འདྲ་བོ་ཆགས་དགོས་རེད་ཟེར་གྱི་འདུག་དཔེར་ན་ཆ་བཞག་ན་ཨ་མེ་སྦ་ལ་ཡ་དེ་ད་ལྟ་སེམས་ཅན་ཕྲ་མོ་ཞིག་འདུག་ག། དེ་ལ་ཡ་ཀླད་པ་ཡོད་མ་རེད་དེ་ཡིན་ནའི་རྣམ་ཤེས། ད་ཚོར་ཤེས་ཡོད་པ་འདྲ་བོ་དེ་འདྲས་ཅིག་འགྲེལ་བཤད་རྒྱག་དུས་རྒན་ཟི་ནོད་དེ་གི་ཐོག་ལ་ཡར་དགོངས་ཚུལ་ག་རེ་ཡོད་ན།
ཨོ། ད། ཚང་མ་ལོགས་ལ་ཡར་བཀྲ་ཤིས་བདེ་ལེགས་ཨ་ནེ་ངེད་ཀྱིས་ད་ཞུས་ཁྱེད་རང་གི་དྲི་བ་དེ་ལ་ཡར་ལན་ཐད་ཀར་ཞུས་པ་ཡིན་ན། ཨ་ནེ། རྣམ་ཤེས་ལ་དེ་ཅིག་ད་ནི། ང་ཚོའི་བསམ་བློ་བཏང་སྟངས་དང་ཁོ་ཚོའི་བསམ་བློ་བཏང་སྟངས་བར་རུ་ལ་ཡར། སྟོང་ཆ་ཆེན་པོ་ཞེ་པོ་ཅིག་ངས་མཐོང་གི་འདུག་བ།

ང་ཚོ་བོད་སྐད་ཀྱི་ཚིག་འདི་ངས་ཏག་ཏག་ད་ཞུ་ཤེས་མ་སོང་ཨིན་ཇིའི་ཚིག་ལ་ཞུས་ན། Language and Linguistic ལབ་ཡོད་པ། ང་ཚོའི་ཚིག་བེད་སྤྱོད་བཏང་སྟངས་འདི་གི་ཐོག་ནས་རྒྱབ་ལྗོངས་ཀྱི་གོ་བ་ག་རེ་ཡིན་མེད་དེ། ང་ཚོའི་གི་ད་ཁོ་ཚོའི་གི་འདོད་པ་བྱས་ན་རྣམ་ཤེས་ལབ་ན་དེ་འདྲས་ཅིག་ལབ་གི་འདུག་བ་ད་ལབ་ནས

དེ་ཡི་ནང་ལོགས་ལ་ལྟ་གྲུབ་སྨྲ་བ་ད་འདི་འདྲའི་ཡང་ཅིག། ཉམས་ཞིབ་བྱེད་མཁན་ཁ་ཤས་ཀྱིས་ཀླད་པ་མེད་པའི་རྩི་ཤིང་ལ་ཡ་རྣམ་ཤེས་ཡོད་པ་འདི་འདྲའི་གི་འགྲེལ་བཤད་རྒྱག་མཁན་འདི་འདྲའི་བྱུང་སོང་ད་རྩི་ཤིང་ལ་ཡ་སི་པེན་ནས་ཕེབས་པའི་ད་ནས་ཉམས་ཞིབ་པ་ཅིག་ཁོ་རང་ཉི་མ་མཐའ་མ་ཉིན་མོ་ལ་ཡང་གཏམ་བཤད་གནང་སོང་དེའི

ད་བཟོ། ངས་རྒན་ཐབས་མཁས་ལགས་ལ་ཡ་ད་དྲི་བ་དེ་གཅིག་མཚུངས་རོ་བྱ་ཡི་འདུག་དེ་སྔོན་ལ་ཡ། ཚན་རིག་པ་ཚང་མར་ད་ནས་རྒན་ལགས་རྣམ་པ་ཚོ་ལ་ཡ་ཉིན་དང་པོ་དེ་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་མཇལ་ཁ་བསྩལ་ཤག་མཇལ་ཁ་སྐབས་ལ་ཡང་ཚན་རིག་པ་དང་གོང་ས་མཆོག་བར་ལ་ཡ་བགྲོ་གླེང་གནང་བའི་སྐབས་ལ་ཡ་ད་ནང་ཨ་མི་རི་ཀ་ནས་ཀླད་པའི་དབང་རྩའི་ཚན་རིག་པ་ལྕམ Alison Hanson ལགས་ཀྱིས་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ང་ཚོས་བཅར་འདྲི་བྱས་པའི་སྐབས་ལ་ཡ་གོང་ས་མཆོག་གིས་རྣམ་ཤེས་ལ་ཡག་གར་སོང་རྩི་ཤིང་ལ་ཡག་རྣམ་ཤེས་ཡོད་མ་རེད་ཟེར་ནས་དེ་འདྲས་གསུངས་སོང་དེ་ངས་ཁས་ལེན་ཞུས་ཐབས་མི་འདུག་ཞེས་དེ་འདྲས་གསུངས་སོང། རྒན་ཐབས་མཁས་ལགས་དངོས་གནས་ད་རྡོག་རྡོག་བཤད་ན། རྩི་ཤིང་ལ་རྣམ་ཤེས་ཡོད་དམ་མེད་ནང་པ་དང་ཚན་རིག་མཁས་དབང་འགྲེལ་བཤད་རྒྱབ་པའི་སྐབས་ལ་ཡང་མཐའ་མའི་གྲུབ་འབྲས་དེ་ག་འདྲ་ཅིག་ལ་འགྲོ་གི་རེད། མཐའ་མའི་གྲུབ་འབྲས་ཞུས་པ་ཡིན་ན་ད་རྩ་བའི་དེ་སོ་སོ་སོས་ཀྱིས་རྣམ་ཤེས་ལ་འགྲེལ་བཤད་རྒྱག་སྟངས་ཁོ་རང

ད་དེ་ནས་ཡང་ཁ་ཤས་ཀྱིས་བས་ཡང་རྣམ་ཤེས་ཀྱི་ཚད་དེ་གཅིག་བར་གོ་འདྲ་བ་ཅིག་ཞེ་པོ་ཅིག་ཡང་ཡོང་དུས་ཙང་ལ་ཡང་ད་ནུབ་ཕྱོགས་རྣམས་ལ་ཚན་རིག་པ་ད་དེ་ཚོ་གང་ག་ལོག་ཚན་རིག་གི་གྲུབ་དོན་ད་ལྟ་མཐའ་གཅིག་ཏུ་གཏན་ལ་འཁེལ་བ་ད་མ་རེད་གང་ཟག་སྒེར་སོ་སོའི་གི་རྒྱུ་མཚན་བྱེ་བྲག་པ་བཀོད་ཀྱི་ཡོད་རེད་ཁ་ཅིག་གི་ད་ཕལ་ཆེར་ཅིག་ང་རང་ཚོ་འཕྲུལ་ཆས་དེང་རབས་ཀྱི་ད་ཅིག་ག་རེ་ཟེར་བ་རེད་མིས་བཟོས་འཕྲུལ་ཆས་ད་ཅིག་ག་རེ་ཟེར་བ་རེད། གཅིག་དེ་ཡ་མཚན་པོ་ད་གློག་ཀླད་དེ་ཚོ་རེད་ཆེས་མཐོ་བའི་གློག་ཀླད་དེ་ཚོ་རེད་འདི་ཚོ་ལ་ཡང་རྣམ་ཤེས་ཡོད་རེད་ཟེར་མཁན་འདྲ་བོ་དེ་འདྲ་ཡོད་རེད་དེ་འདྲ་ཡོད་ཙང་ད་ལྟའི་ཆ་ལ་ཡང་རྣམ་ཤེས་ཀྱི་སྐོར་ལ་བཤད་དུས་ཚན་རིག་པ་ཁག་ཅིག་གིས་ད་འདིའི་ཐ་སྙད་དེ་བེད་སྤྱོད་གཏོང་ཡག་ཁོ་རང་ལ་འཚེར་པོ་བྱེད་ཀྱི་ཡོད་རེད་གང་ཡིན་ཟེར་ན། ཁོ་གོ་བ་འདྲ་མི་འདྲ་ཞེ་པོ་ཅིག་སོ་སོའི་དཔག་ཚོད་ཀྱིས་ལབ་འགྲོ་བ་མ་གཏོགས་གཅིག་ལ་ཡང་ཚན་རིག་རང་གི་ཐོག་ནས། གཅིག་དཔེར་ན་ང་རང་ཚོའི་དངོས་ཁམས་ཚན་རིག་དང་དེ་ཚོའི་སྒང་ལ་ཡང་འཐེན་ཤུགས་ཟེར་ཡག་འདྲ་བོ་དང་དེ་ག་ནང་བཞིན་གཅིག་ད་ནུས་པ་ཟེར་ཡག་འདྲ་བོ་དེ་ཚོ་ལ་ཕལ་ཆེར་གཅིག་མཐུན་གྱི་ལྟ་གྲུབ་ཡོད་རེད

ཚོར་ཤེས་དང་ཁོ་ཚོའི Consciousness དེ་ཚོར་ཤེས་དང་དེ་དག་ཟུག་ཚོར་གྱི་ཚོར་ཡ་དགོས་ཀྱི་ནི་དེ Consciousness ལ་ངོས་འཛིན་བྱེད་ཀྱི་དང་ཁོ་ཚོའི་སྐབས་རེད། དེའི་ཐོག་ལ་རྒན་ཐབས་མཁས་ལགས་གཟིགས་ཚུལ་ག་རེ་ཡིན་ནམ། ད་འདི་རེད་ད་དེ་འདྲ་ང་ཚོས་འདིའི་ནང་ལ་ངས་བལྟས་ན་ཤེས་དགོས་ཡ་གལ་ཆེན་པོ་གཅིག་ནུབ་ཕྱོགས་པ་ཚོ་གི་ཨ་ནི་སེམས་ཅན་བྱེ་བྲག་པ་གཅིག་ལ་ཡ་ཤེས་པ་འདུག་མི་འདུག་ཟེར་ཡ་འབྱོར་བ་སྤྱིར་བཏང་བྱས་པ་ཡིན་ན་ངས་དང་པོ་ཞུས་པ་ནང་བཞིན་རེད། ཚན་རིག་གི་སྤྱི་ཡོངས་ཀྱི་དེའི་ནང་ལོགས་ལ་ཡ་སེམས་ཅན་ལ་ཡ་རྣམ་ཤེས་དང Consciousness ཟེར་ཡ་དེ་མེད་ཤག་ཤག་བྱེད་ཡ་ཤུགས་ཆེན་པོ་ཞེ་པོ་ཅིག་འགྲོ་འདུག་བ་དེ་སྔོན་མ་དང་ད་ལབ་ནས་ད་ཡིན་ན་ཡང་དེ་ཉིས་སྟོང་བཅུ་གཉིས་ལོ་ལ་ཡང Cambridge ལ་ད་ད་དེ་ཚོགས་འདུ་ཚོགས་བྱས་ཚན་རིག་མང་པོ་མང་པོ་ཞེ་པོ་ཅིག་ཚོགས་འདུ་ཚོགས་བྱས་ད་ནས་དུད་འགྲོ་སེམས་ཅན་ལ་ཡང་རྣམ་ཤེས་འདུག་ཟེར་ཡ་གི་ད་ཁོང་ཚོས་གི་ཅིག་གྲུབ་དོན་ཅིག་སྤེལ་འདུག་བ་ད་དེ་སྤེལ་ནས་ཚན་རིག་པའི་དེ་ནང་ལོགས་ལ་རྩོད་པ་ཤུགས་ཆེན་པོ་ཞེ་པོ་ཅིག་འདུག་བ་ཕྱིན་ནས་ད་དེ་རིང་སང་ཉིན་ཚན་རིག་པའི་ནང་ལོགས་ལ་ཡང་ཅིག

སྦྲང་མ་ལ་ཡང་ད་ལྟ་དེ་རྣམ་ཤེས་འདུག་ཟེར་ནས་ད་ལྟ French གི་ཚན་རིག་པ་གཅིག་གིས་ཤུགས་ཆེན་པོ་ལབ་སོང་ད་ཁོང་ཚོས་ག་རེ་ལབ་ཀྱི་འདུག་ཟེར་ན། སྦྲང་མ་དེ་ཚོ་ལ་བལྟས་ན་སྤོ་ལོ་ཁ་དོག་འདྲ་མ་འདྲ་དེ་འདྲའི་ཐག་རིང་ཐུང་མང་པོ་བཞག་ནས། སྤོ་ལོ་དེ་ཆུའི་ཨོག་ཅེས་ས་ཆའི་དཀྱིལ་ལྟ་བུ་གཅིག་ལ་བཞག་འདུག་དེ་ནས་ཅི་ནི་འདྲ་བོ་ཅིག་མངར་མོ་ཞིག་རག་གི་འདུག་ཨ། དེ་དུས་ཁོ་སྤོ་ལོ་བྱེ་བྲག་པ་གཅིག་ཆུའི་ས་ཆ་གཅིག་གི་དཀྱིལ་ལ་རག་ན་མངར་མོ་དེ་རག་ཐུབ་ཀྱི་ཡོད་པ་ཁོ་ཧ་གོ་གི་འདུག་ཨ། ད་སྤོ་ལོ་ད་ལྟ་ཆུང་ཆུང་དེ་འདྲ་མང་པོ་ཡོད་བའི་ནང་ལ་ཐག་རིང་ཐུང་མང་པོ་ཡོད་ནས་ཐག་བྱེ་བྲག་པ་གཅིག་དེ་འདིའི་དཀྱིལ་ལ་རེག་ན་མངར་མོ་རག་གི་ཡོད་བ་འདི་ཚོ་ཤེས་ཐུབ་ཀྱི་འདུག་ད་དེ་ཤེས་ཀྱི་ཡོད་པའི་རྒྱུ་མཚན་ལ་བལྟས་ནས་རྣམ་ཤེས་ཡོད་བ་གྲུབ་ཐུབ་ངེས་གཅིག་འདུག་དེ་ནས་ཨིས་རལ་ནས་ཡོང་རྒྱུ་ཡང་ཨ་ཅག་ལགས་གཅིག་འདུག་མོ་རང་གིས་རྣམ་ཤེས་ཡོད་བ་གྲུབ་ཡག་དེ་ཁོང་ཚོས་གཙོ་བོ་དེ་ག་རེ་ལྟ་གི་འདུག་ཟེར་ན། འབྲེལ་ཡོད་ཀྱི་དྲན་པ་ལབ་ཀྱི་རེད Associative Memory དཔེ་ཆ་བྱས་ན་ང་རང་ཚོ་མི་གཅིག་ལ་ད་ཉིན་གུང་ང་རང་ཚོ་ཁ་ལག་ཟ་གི་ཡོད་ན་ཏིང་ཏིང་རྟག་པར་རྡུང་བསྡད་ཀྱི་ཁ་ལག་བདེ་བྱེད་ཀྱི་ཡོད་བ་ཡིན་ན།

དེ་འདྲས་ཡོད་ཙང་རྣམ་ཤེས་ཡོད་རེད་ད་ཁོ་རང་གི་ལྟ་བ་དེ་རེད། ད་ལྟ་ཡང་སྦྲང་མ་ལ་བརྟག་དཔྱད་བྱེད་ཉེན་དེ་གིས་ག་རེ་ཟེར་གྱི་འདུག་ཟེར་ན་སྦྲང་མས་དེ་ཕ་གིའི་གནད་དོན་བྱེ་བྲག་པ་ལ་བརྟེན་ནས་རྔན་པ་རག་གི་ཡོད་པའི་གནས་སྟངས་དེ་ཆ་ཚང་གསལ་པོ་ཤེས་ཐུབ་རེད་དེ་སྦྱང་ཐུབ་རེད། ད་ལྟ་གཞན་པ་གཅིག་གིས་འབྲེལ་ཡོད་ཀྱི་དྲན་པ་ཡག་པོ་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་ཡོད་རེད་ད་ཁོ་རང་ཚོ་མང་པོ་ཞེ་གཅིག་གིས་དུད་འགྲོ་ལ་ཡང་རྣམ་ཤེས་ཡོད་པ་གྲུབ་ཉེན་དེ་རེད་ཤག།

ཉམས་ཞིབ་བྱེད་ཡ་ཡིན་ན་འདྲ་འདུག་ཨ་ནི་ད་ག་ནང་བཞིན། ད་ག་ནང་བཞིན་ཉམས་ཞིབ་པ་གཞན་དག་དེ་ནས་ཡོད་ར Behavioral Psychologist ཁོང་ཚོའི་གི་ཉམས་ཞིབ་བྱེད་སྟངས་ཡིན་ན་འདྲ། ང་ཚོ་ནང་པའི་གི་ཨ་ནི། ག་རེ་རེད་འགྲེལ་བཤད་རྒྱབ་སྟངས། འདི་ཚོ་ཚང་མ་ཁ་ཕྱོགས་གཅིག་ལ་འགྲོ་ནས

ཉིས་སྟོང་བཅུ་གསུམ་ནས་བཟུང་ནས་ང་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ལ་ཡང་དགེ་རྒན་བྱེད་དུས་ཨ་ནི། དགེ་རྒན་གྱི་ལས་ཀ་འདི་བྱེད་བྱས་ཨ་ནི་རྐྱེན་བྱས་ནས་ད་འདི་བ་ཚོགས་དུས་ད་འདི་འདྲ་ཚོགས་དུས་ཨ་ནི་དགོངས་པ་ཡང་མ་རག་པ་ལབ་བ་རེད་ད་འདི་འདྲའི་གི་གནས་སྟངས་ད་འདི་འདྲའི་རྐྱེན་བྱས་ནས་བཅར་ཡས་འདི་འདྲའི་དངོས་སུ་ཅིག་བྱུང་མ་སོང་དེ་རིང་བཅར་བ་འདི་ཐེངས་མ་དང་པོ་སུ་རེད་ཅེས་ཨ་ནི་གཞུང་འབྲེལ་གྱི་ཐོག་ནས་དགོངས་པ་ཡོད་པའི་ཕྱོགས་ནས་ཐོག་ནས་བཅར་ཡས་ཐེངས་མ་དང་པོ་ཡིན། བྱས་ཙང་ཁོང་ཚོའི་གི་མཇུག་བསྡོམས་ཀྱི་ཉིན་མོ་དེ་ལ་ཡང་ད་མ་འོངས་པ་ང་ཚོ་ཁ་ཕྱོགས་ག་རེ་དགོས་རེད། ཨ་ནི་མ་འོངས་པ་ང་ཚོ་རྗེས་མའི་གི Conference ལ་ཡོད་ར་ཚོགས་འདུ་ཚོགས་དུས་ཙམ་པ་ལ་ཨ་ནི་ག་འདྲས་བྱས་ནས་ཚོགས་ན་ཡག་གི་རེད། ཨ་ནི་མ་འོངས་པ་འདི་དང་འབྲེལ་བའི་ཐོག་ནས་བསམ་ཚུལ་ག་རེ་ཡོད་བསམ་ཚུལ་བསྡུ་ལེན་བྱེད་དུས་ཚང་མ་ཁ་ཕྱོགས་གཅིག་སྒང་ལ་འགྲོ་བདེ་བའི་བཟོ་འདྲ་བོ་བྱེད།

འདི་སྤྱི་ཡོངས་ཀྱི་ཁས་ལེན་གྱི་ལྟ་གྲུབ་ཅིག་ཆགས་ཡོད་མ་རེད Theory ཟེར་ཆགས་ཡོད་མ་རེད་ད་འདི་འདྲའི་ཅིག Theory ཅིག་ཆགས་ཐུབ་ཡག་གི་ཕྱོགས་ལ་ཡང་འགྲོ་ཡག་གི་ད་འབད་བརྩོན་འདྲ་བོ་ཅིག་བྱས་འོང་ད་ནི་ང་ཚོའི་ནང་པའི་ངོས་ནས་མ་འོངས་པར Conference ཚོགས་ན་ག་འདྲས་འདྲ་བོ་ཅིག་ཁ་ཕྱོགས་ག་རེ་སྒང་ལ་སྐད་ཆ་བཤད་དགོས་འདུག་ག་རེ་བྱེད་དགོས་འདུག་ལ་བསམ་ཚུལ་བསྡུས་ནས་རྗེས་སུ་ལ་ཨ་ནི་ད་ནི་ཚན་རིག་པ་ཁོ་རང་ཚོ་ཡིན་ན་ཡང་ག་འདྲས་བྱེད་དགོས་ངེས་ཡིན་ན་ད་ད་ནི་ལྟ་གྲུབ་སྨྲ་བ་ཟེར་བ Philosopher ཁོ་རང་ཚོས་ག་འདྲས་བྱེད་དགོས་ཀྱི་ཡོད་མ་འོངས་པར་ཁ་ཕྱོགས་ག་འདྲས་ཀྱི་སྐོར་ལ་འགྲོ་དགོས་ཀྱི་ཡོད་མེད་འདི་ཚོའི་སྐོར་ལ་ང་ཚོས་བགྲོ་གླེང་ཧུར་པོ་བྱས་དེའི་སྒང་ལ་མ་འོངས་པར་འགྲོ་ཕྱོགས་ཐད་ལ་ཡང་སྐད་ཆ་འདི་གའི་དེ་ཡག་པོ་འདྲ་བོ་ཅིག་བྱུང་སོང་བསམ་སོང་ད་འདི་ལབ་དུས་ང་ཚོའི་གི་སྔོན་མའི་གི་སྟོང་ཆ་དེ་བཀང་ཐུབ་ཡོད་རེད་ཟེར་ངས་ཞུ་གི་མེད་ཡིན་ནའི་བཀང་ཡག་གི་ཕྱོགས་ལ་འགྲོ་གི་ཡོད་པའི་བཟོ་འདྲ་ཞིག་ཞུ་རྒྱུ་ཚོར་བ་བྱུང་སོང་ཞེས་འོ་དེ་ཞུ་ཡ་ཡིན།
ལགས་སོ། ད་ཚོགས་འདུ་དེ་འདྲའི་ཚོགས་ཡིན་ན་ད་ཐེངས་མ་ད་ལྟ་ར་ཤི་ཡ་དང་འབྲེལ་བ་ཚན་རིག་པ་དང་འབྲེལ་བ་ཡོད་པའི་ཚོགས་འདུ་དེ་ད་ལྟ་ཐེངས་གསུམ་པ་ཆགས་ཏེ་བཞག་རྒན་ལགས་ཚོགས་འདུ་དེ་འདྲའི་ཚོགས་རྐྱེན་གྱིས་ད་མ་འོངས་པ་འཛམ་གླིང་སྤྱི་ལ་ཡ་ཕན་ཐོགས་ཡོད་པ་ག་འདྲ་རེ་ཅིག་དགོངས་ཀྱི་ཡོད་ན་རྒན་ལགས་རྣམ་པ་གཉིས་རེ་རེ་དང་པོ་རྒན་ཐབས་མཁས་ལགས་གསུང་རོགས་བྱས་དང། ལགས་སོ་དེ་ཏག་ཏག་ཁྱེད་རང་གིས་ཡག་པོ་གསུངས་སོང་འདི་ཚོ་གལ་གནད་ག་རེ་ཆགས་ཀྱི་ཡོད་རེད་དཔེར་ན་ང་ཚོ་ནང་པའི་གཞུང་ནས་བཤད་པའི་ན་ད་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་དེ་ད་བཤད་མ་དགོས་པ་རེད་བ་ང་ཚོ་སེམས་ཅན་དེ་ཚོ་དུད་འགྲོ་དེ་ཚོ་གང་ག་ལོགས་ལ་ཡ་སེམས་ཡོད་པའི་རྣམ་གཞག་ཚོར་བ་ཡོད་པ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་རྣམ་གཞག་གཅིག་པ་ཡིན་པ་དེ་ཚོ་ཤེས་ན་ཁོ་པས་དེ་ལྟ་སྟངས་ཁོ་རང་འགྱུར་བ་འགྲོ་གི་ཡོད་རེད་བ། མ་གཏོགས་ཅིག་ལ་ཡང་ཅིག་ཅིག་ཆོས་ལུགས་བྱེ་བྲག་པ་དང་ལྟ་གྲུབ་བྱེ་བྲག་པ་ཁ་ཤས་ནང་ལོགས་ལ་ཅིག་ཉ་དང་དེ་ཚོ་ལ་ཡང་ཅིག་སེམས་མེད་པའི་བཟོ་འདྲ་བོ་ཧ་ལམ་ད་མ་སོང་ན་ཚལ་ནང་བཞིན་བྱས་ནས་ཡིན་པའི་བཟོ་འདྲ་བོ་དེ་འདྲ་ཆགས་པའི་ན་ང་ཚོ་ནང་པའི་ངོས་ནས་བཤད་པའི་ན་ད་དེ་ཞེ་པོ་ཅིག་ད་ཁོ་ག་རེ་ཟེར་དགོས་རེད། ངན་ཕྱོགས་ལ་འགྲོ་གི་ཡོད་རེད་བ།

ལྷག་པར་དུ་ད་ད་ལྟའི་དེ་ནང་ལོགས་ལ་ཁག་ཅིག་ད་ང་ཚོས་ཅིག་དུད་འགྲོ་རིགས་ལ་ཡང་ནམ་རྒྱུན་སྲུང་སྐྱོབ་བྱེད་ཡག་དང་དེ་ཚོའི་ཐོབ་ཐང་རྩོད་ལེན་པ་དེ་འདྲ་ཡང་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་ཡང། ད་ལྟའི་གི་ད་ཅིག་སྲོག་ཆགས་དུད་འགྲོ་རིགས་ལ་ཡང་རྣམ་ཤེས་ཡོད་པ་དང་ཚོར་ཤེས་ཡོད་པ་ཨ་ནི་མྱོང་བ་ཡོད་པ་དེ་ཚོ་ཅིག་གྲུབ་པ་ཡིན་ན་ད་དངོས་གནས་ཅིག་སྤྱི་ཚོགས་ནང་གི་ལག་ལེན་བྱེད་ཕྱོགས་ཨ་ནི་ཅིག་དུད་འགྲོ་ལ་ལྟ་སྟངས། དེ་ཚོ་གང་ག་ལ་ཡང་བཟང་ཕྱོགས་ཀྱི་འགྱུར་བའི་ཕྱོགས་ལ་འགྲོ་ཡག་གི་རེ་བ་ཆེན་པོ་ཞིག་ཡོད་དུས་དེ་ངས་བལྟས་ན་དཔེ་ཧ་ཅང་གི་དོན་གནད་ཆེན་པོ་དང་མ་འོངས་པ་ལ་ཡ་ཁོ་ག་རེ་ཟེར་དགོས་རེད་ཞབས་འདེགས་ཆེན་པོ་ཞུ་ཐུབ་ཡག་གི་ཁ་ཕྱོགས་འདྲ་པོ་ཅིག་འདུག་བསམ་དེ་འདྲ་ཁོ་རང་ཚོའི་ཁ་ཕྱོགས་དགོངས་པ་གཅིག་བཞེས་ཀྱི་འདུག་ལ། ཁོ་ཚོ་ད་ལྟ་ཚོགས་འདུ་གོ་སྒྲིག་གནང་མཁན་ད་ལྟ་མོ་སི་ཀོ་གི་སློབ་དཔོན་གཙུག་ལག་སློབ་ཆེན་གྱི་སློབ་དཔོན་ཞིག་དང་ད་ལྟའི་མཚན་དྲན་པ་བརྗེད་ཤག་འོ་ཁོ་རང་གིས་ཚོགས་འདུ་དེ་སྐོང་ཚོགས་གནང་དགོས་པའི་རྒྱུ་མཚན་དེ་ཡང་རྒྱལ་བ་རིན་པོ་ཆེ་གིས་ལམ་སྟོན་མཛད་པ་བཞིན།

འདི་གི་ཤེས་ཡོན་གྱི་སྡེ་ཚན་ལ་ཞབས་འདེགས་ཆེན་པོ་ཞུ་ཡས་ཅིག་དང། ཨ་ནི་མ་འོངས་པ་འཛམ་བུ་གླིང་སྤྱི་ལ་ཡང་ཨ་ནི་ཅིག་ག་རེ་ལབ་དགོས་རེད། ཕན་ཐོགས་ཡོང་ཡས་དང་འདི་འདྲས་གི་དགོངས་པ་བཞེས་ནས་བྱེད་གི་ཡོད་ལབ་ན་ནི། འདི་ལ་དགོས་པ་རྒྱུ་མཚན་ཆེན་པོ་འདྲ་ཞིག་མཐོང་གི་འདུག་མ་གཏོགས་ཁྱེད་རང་ཚོ་སྦྱང་འདོད་ཡོད་ཤེས་འདོད་ཡོད་ལབ་གཅིག་པུ་ཅིག་བྱས་ནས་ཨ་ནི་དུད་འགྲོ་བེད་སྤྱོད་བཏང་བ་ཡིན་ན།

ཁོ་ཚོ་ལའི་བསམ་བློ་དེ་འདྲའི་ཆེ་ཏན་ཏན་ཅིག་སླེབས་སོང་བསམ་བསམ་འདྲ་ཞིག་དྲན་སོང་ད་འདི་ཚོ་ང་ཚོ་བཟང་ཕྱོགས་ཀྱི་ཐོག་ནས་ཡར་རྒྱས་འགྲོ་དགོས་ཡ་མ་འོངས་པ་ལ་དེ་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་སོང། ལགས་སོ་དགེ་ལགས་ཨནི་དུས་ཚོད་རྐྱེན་པས་ངས་དགེ་ལགས་གཉིས་ལ་ཡ་དྲི་བ་རེ་རེ་ཕུལ་ཆོག་པ་བྱས་དགེ་ལགས་ཨནི་སྐར་མ་གཅིག་གཅིག་ནང་ལ་ཡ་ལན་རྒྱབ་ཚུད་ན་དཔེ་ཡག་པོ་ཟེར་ར་དགེ་ལགས། ངས་དྲི་བ་གཅིག་དེ་གཉིས་ཆ་ལ་གཅིག་པ་ཡིན་དགེ་ལགས་ད་ལྟ། ངས་དེ་སྔོན་ལ་ཡ་ད་བགྲོ་གླེང་སྐབས་ལ་ཡ་དབྱིན་ཡུལ་ནས་ཕེབས་པའི་ཚན་རིག་པ་ཅོ་ལགས་ཞིག་འདུག་ཁོ་རང་ལ་ཡ་བཀའ་འདྲི་ཞུས་པའི་སྐབས་ལ་ཡ། འགྲོ་བ་མིའི་རྣམ་ཤེས་དང་དེ་འདྲའི་ཐོག་ལ་ཡང་ནང་པའི་གི་གཏིང་ཟབ་པོ་དང་ཞིབ་ཅིག་དེ་ལ་ཡང་ཉམས་ཞིབ་བྱས་བཞག། ཡིན་ནའི་སེམས་ཅན་དུད་འགྲོའི་ཐོག་ལ་ཡང་ནང་པ་ལས་དེང་གི་ཚན་རིག་པ་དེ་སྔོན་ལ་འགྲོ་གི་འདུག་དེ་འདྲ་ཞིག་གསུངས་སོང། དེ་ལ་རྒན་ལགས་གཉིས་ཀྱི་དགོངས་ཚུལ་ག་རེ་ཡིན་ན་ཐོག་མ་དེ་རྒན་ཐབས་མཁས་ལགས་ཞིག་གསུངས་རོགས་བྱས་དང།

མོས་དུས་ཕྱོགས་གཅིག་ནས་བྱས་ན་བོད་ནང་ཡང་ང་ཚོའི་རྒན་རབས་དང་དེ་ཚོའི་ནང་ལ་སངས་རྒྱས་ཀྱི་སྔོན་མ་ག་རེ་ཟེར་དགོས་རེད་ད། ཅེ། སྟག་མོ། ག་རེ་ཟེར་དགོས་རེད་ང་ཚོའི་སྟག་མོ་ལུས་སྦྱིན་གྱི་ད་དེ་འདྲ་ཡི་སངས་རྒྱས་ཀྱི་སྐྱེས་རབས་དང་འབྲེལ་བ་དང་ཡང་ན་འདི་འདྲས་ང་ཚོས་ཉམས་ཞིབ་བྱེད་ཡ་ད་ང་རང་ཚོ་མང་པོ་འདུག་གསུང་རབས་ནང་ལོགས་ལ་ད། ད་ལྟ་ང་ཚོ་ཆེད་དུ་གཉེར་ནས་དུད་འགྲོའི་རྣམ་ཤེས་ག་འདྲས་རེད་དོ་ག་རེ་བཤད་དོ་དེ་འདྲས་ཞུ། དང། མངོན་གསལ་དོད་པོ་ཡོད་མ་རེད་ཡིན་ན་ཡང་དང། རྒྱལ་བའི་གསུང་རབ་བཀའ་བསྟན་འགྱུར་དེ་ཚོ་ཧ་ཅང་གི་ད་རྒྱ་ཆེན་པོ་དང་དེ་འདྲ་ཡིན་ཙང་ང་རང་ཚོས་ཆེད་དུ་གཉེར་ནས་གོ། ཉམས་ཞིབ་བྱས་ནས་དེ་ཚོའི་ནང་ལོགས་ག་རེ་ག་རེ་གསུངས་འདུག་དུད་འགྲོའི་གི་བསམ་བློ་བཏང་སྟངས། དུད་འགྲོའི་གི་སྤྱོད་པ་འཁྱེར་སྟངས་ཅིག་དེ་འདྲས་སྒང་ལ་གང་འཚམ་ཅིག་ཡོད་པ་རེད་པ་དེ་ཡིན་ཙང་ང་ཚོས་ད་ལྟ་ཆེད་དུ་གཉེར་ནས་སྟོན་རྒྱུའི་གི་བསྟན་བཅོས་དེ་འདྲས་མེད་པ་ཡིན་ཙང་དེ་ཕྱོགས་གཅིག་ནས་བྱས་ན་ཡང་ང་ཚོ་ལ་བློ་བསྐྱེད་ཅིག་རེད་ཤག་དུད་འགྲོའི་སྐོར་ལ་ཆེད་དུ་གཉེར་ནས་དོ་སྣང་བྱེད་དགོས་འདུག་བསམ་པ་དེ་འདྲས་བྱུང་སོང་ལགས་སོ། ལགས་སོ། འགན་ཟིན་ནུས་ལ།

ག་ཡིན་ལབ་ན་ང་ཚོ་ནང་པའི་གཞུང་ནང་ལ་ད་ལྟ་དུད་འགྲོའི་གི་རྣམ་ཤེས་ཀྱི་ཐོག་ལ། དེ་འདྲའི་ངེས་ཀྱི་ནི་ད་དམིགས་བསལ་གྱི་ནི་རྗེ་ཡབ་མ་ཉིད་ད་ལྟ་རྒན་ཐབས་མཁས་ལགས་གསུངས་པ་ནང་དེ་འདྲའི་གཞུང་དེ་འདྲའི་དེ་འདྲའི་བྲིས་བ་དེ་འདྲའི་ཞེ་དྲག་མེད་དུས་ཙམ་པ་ལ། མ་འོངས་ཁོ་ཚོ་མུ་མཐུད་ནས་འདི་སྒང་ལ་ཉམས་ཞིབ་བྱས་ནས་འགྲོ་དུས་མ་འོངས་པ་ལ་ཏན་ཏན་ནང་པའི་གི་སྔོན་ལ་འགྲོ་ཐུབ་ཡས་ཀྱི་ག་རེ་ལབ་དགོས་རེད་ད་གནས་སྟངས་འདི་ཏན་ཏན་ཡོང་སྲིད་པ་ཞིག་རེད་ཤག་བསམ་པའི་ད་འདི་འདྲས་ཞིག་ཞུ་ཡས་ཡིན། རྣམ་པ་གཉིས་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།